གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས། ང་རིག་འཛིན་ཆོས་སྒྲོན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནུབ་བྷང་ག་ལི་ཀི་གྲོང་ཁྱེར་ས་ལུ་ཀར་ནས་མཛད་འཆར་ཁག་ལེགས་པར་གྲུབ་གནང་སྟེ་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་རྒྱུ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ལྷོ་ཨེ་ཤེ་ཡའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་ཆེད་རྒྱལ་ཁབ་འདྲ་མིན་གྱི་པཱ་ལིའི་ཆོས་བརྒྱུད་འཛིན་པའི་ནང་པའི་དགེ་བཙུན་རྣམ་པས་སྡེ་སྣོད་གསུམ་དང་འབྲེལ་བའི་ཉིན་བཅུའི་རིང་སྨོན་ལམ་གསུང་འདོན་གནང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དེ་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་མི་ནི་སོ་ཊའི་མངའ་སྡེ་ནང་བོད་ཀྱི་སྐད་དང་རིག་གཞུང་བསླབ་གཞིའི་དམིགས་བསལ་སློབ་གྲྭ་ཞིག་འཛུགས་འཆར་གྱི་ལས་གཞི་དང་དམིགས་ཡུལ་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་ཚུགས་པའི་གོང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནུབ་བྷང་ག་ལིའི་གྲོང་ཁྱེར་ས་ལུ་ཀར་ནས་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་ཆིབས་ཐོན་མཛད་ཡོད་པའི་སྐོར་ས་གནས་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཤར་འབྲས་ལྗོངས་དང། ནུབ་བྷང་གཱལ་གྱི་གྲོང་ཁྱེར་ས་ལུ་གྷ་རའི་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་འདི་ཚེས་བཅོ་ལྔའི་ཉིན་གྱི་སྔ་དྲོ་ཕྱག་ཚོད་བརྒྱད་པ་ཡོལ་ཙམ་ལ་མགོན་པོ་མཆོག་བཞུགས་གནས་མགྲོན་ཁང་ནས་སྦག་འབྲོག་རའི་གནམ་ཐང་བར་ཆིབས་འཁོར་དང་སྦག་འབྲོག་རའི་གནམ་ཐང་ནས་མཁའ་ལམ་བརྒྱུད་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་ཆིབས་ཐོན་མཛད་ཡོད་པ་རེད།

གོང་ས་མཆོག་ནས་ཀྱང་ཉེན་རྟོག་འགོ་དཔོན་ལ་ཁྱེད་རང་ཚོས་ཉིན་མཚན་མེད་པར་ངོས་ཀྱི་བསྲུང་བྱའི་ཆེད་དུ་ལས་ཁུར་གནང་བར་ཐུགས་རྗེ་ཆེ་མཛད་གནང་སོང། དེ་བཞིན་ཕེབས་ལམ་གཡས་གཡོན་དུ་བོད་མི་དང་ས་གནས་ཡུལ་མིའི་དད་ལྡན་པ་ཚོས་ལག་ཏུ་དཀར་གཙང་མཇལ་དར་དང་བདུག་སྤོས་མེ་ཏོག་སོགས་བསྣམས་ནས་དགའ་དད་སྤྲོ་གསུམ་གྱི་སྒོ་ནས་མགོན་པོ་གང་ཉིད་མཆོག་གི་ཞལ་མཇལ་དང་ཕེབས་སྐྱེལ་ཞུས་ཡོད་པ་རེད། ཕེབས་སྐྱེལ་དུ་བཅར་མཁན་དད་ལྡན་པ་ཁག་གཅིག་ནས་ད་ལན་གོང་ས་མཆོག་གི་ཞལ་མཇལ་དང་ཆོས་འབྲེལ་ཞུ་རྒྱུའི་གོ་སྐབས་ཟབ་མོ་ཐོབ་པར་སོ་སོའི་ཚོར་སྣང་འདི་ལྟར་འགྲེལ་བརྗོད་གནང་གི་འདུག་ས་ལུ་སྒར་ནས་ཡིན་པ་འཇམ་དབྱངས་སྒྲོལ་མ་ལགས་ཀྱིས་ད་ལན་གོང་ས་མཆོག་ཡང་ཡང་མཇལ་བར་དགའ་ཚོར་བརྗོད་དཀའ་བ་ཞིག་འདུག་ཞེས་གསུང་གི་འདུག། ཁ་སང་ཀ་མེད་གསུང་དུས་སྐུ་གཟུགས་དེ་ཐག་ཆོད་ཡོད་གསུང་དུས་སེམས་པ་དཔེ་ཚོར་བ།

དེ་བཞིན་སྒང་ཏོག་ནས་ཡིན་པ་ཨ་མ་ཟླ་བ་ལགས་ཀྱིས་གསུངས་ན། སྐུ་མདུན་སོ་སོའི་ཕ་མ་ཕ་མ་ལས་དྲིན་ཆེན་པོ་ཨ་མའི་མོ་སྐུ་མདུན་འཛམ་བུ་གླིང་ལ་གང་པོ་ལ་མི་གང་པོ་ལ་རྒན་གོག་བོ་སེ་གཞོན་གཞོན་བོ་སེ་གང་པོ་སྐུ་མདུན་ཡིན་ཞེས་ནས་དེ་འདྲ་རྒྱ་གར་བོད་པ་གང་པོ་ལ་དཔེ་སེམས་པ་སྐྱིད་པོ་བྱུང་སོང་ང་རང་ཡིན་ན་ནི་དཔེ་སེམས་པ་ལྷོད་ལྷོད་ཆགས་སོང། ཡང་རྡོ་རྗེ་གླིང་ནས་ཡིན་པ་འགྱུར་མེད་བརྩོན་འགྲུས་ལགས་ཀྱིས་ད་ལན་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་དངོས་སུ་ཞབས་བཅགས་པ་དེ་ང་ཚོ་ཚང་མ་བསོད་ནམས་ཆེན་པོ་བྱུང་སོང་ཞེས་གསུང་གི་འདུག།
ང་རང་ཚོ་བསོད་བདེ་ཆེན་པོ་ཞིག་རེད་བསམ་གྱི་འདུག་དངོས་གནས་དྲང་གནས་རེད་ད། ད་དེ་ཡིན་དུས་ཀ་ལ་དངོས་གནས་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་མིའི་ཤ་གཟུགས་སུ་དངོས་སུ་བྱོན་པ་གཅིག་དེ་ས་གནས་ས་ཐོག་ལ་ཞབས་ཀྱིས་བཅགས་ཡོད་དུས་ཀ་ལ་དེ་སྐད་དེ་ང་རང་ཚོའི་དངོས་གནས་དྲང་གནས་ཀྱི་བསོད་ནམས་ཆེན་པོ་རེད་ང་རང་ཚོ་སྐྱེས་པ་དེ་བསོད་ནམས་ཆེན་པོ་རེད་ཨ་ནི་འདི་འདྲའི་ནང་བཞིན་ཡོད་པ་དེ་གསུང་ཆོས་རག་པ་དེ་དཔེ་མི་སྲིད་པའི་དངོས་གནས་བསོད་ནམས་ཆེན་པོ་ཞིག་རེད་བསམ་གྱི་འདུག་ལགས།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་འདི་ཚེས་བཅུ་གཅིག་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཞབས་སོར་བཀའ་དྲིན་གྱིས་འདི་ཚེས་བཅུ་གཉིས་ཉིན་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕྱི་ནང་གི་དད་ལྡན་མང་ཚོགས་ཁྲི་ཚོ་བརྒལ་བར་ལག་ལེན་སོ་བདུན་མའི་སྒོ་ནས་ཆོས་འབྲེལ་གསུང་ཆོས་བསྩལ་ཡོད་པ་མ་ཟད་འདི་ཚེས་བཅུ་བཞི་ཉིན་རྒྱ་གར་གྱི་ནུབ་བྷངྒལ་གྱི་མངའ་སྡེ་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་སེམས་བསྐྱེད་ཀྱི་ཆོས་འབྲེལ་སྐྱོང་གནང་མཛད་ཡོད་པ་རེད། ནུབ་བྷང་གཱལ་གྱི་གྲོང་ཁྱེར་ས་ལུ་གྷ་ར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཤར་སྒང་ཏོག་དང་ས་ལུ་སྒར་གཉིས་ཀྱི་ནང་ཆོས་འབྲེལ་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་ད་རེས་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་པའི་སྐོར། གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་སྒང་ཏོག་ཁུལ་དུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སོགས་ཀྱི་མཛད་འཆར་དང། དེ་ག་ནང་བཞིན་རྒྱ་གར་ནུབ་བྷེང་གྷལ་མངའ་སྡེའི་ས་ལུ་གྷ་རའི་ནང་ལོགས་ལ་ཡ། སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་སོགས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་གྲུབ་ཟིན་ཏེ། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་མོ་དེ་ལ་ཡ་བག་ཌོག་ར་གནམ་ཐང་ནས། མཁའ་ལམ་བརྒྱུད་རྒྱ་གར་བི་ཧར་མངའ་སྡེའི་ག་ཡཱ་གི་ནང་ལོར་ཡཱ། ཞབས་སོར་འཁོད་གནང་མཛད་བྱས་ག་ཡཱ་ནས་གནས་མཆོག་རྡོ་རྗེ་གདན་གྱི་བར་རུ་ཡཱ་ཆིབས་འཁོར་ཕེབས། བྱས་ཕེབས་ལམ་གཡས་གཡོན་དུ་བྱས་ན་དད་ལྡན་སེར་སྐྱ་མི་མང་རྣམས་ཀྱིས། ཕྱག་ཏུ་མེ་ཏོག་དང་བདུག་སྤོས། དེ་ག་ནང་བཞིན་མཇལ་དར་སོགས་བསྣམས་ཏེ་མགོན་པོ་གང་ཉིད་ལ་ཡཱ་དགའ་དད་སྤྲོ་གསུམ་སྒོ་ནས། ཕེབས་བསུ་ཟབ་རྒྱས་ཞུས་གནང་སོང། ངའི་མིང་ལ་ཚེ་རིང་བདེ་སྐྱིད་ལབ་གི་ཡོད་ནི། ང་སྐྱེས་ས་སྟོད་དིང་རི་ཟེར་ས་དབར་ནས་ཡིན། ཨ་ནི་ད་ཐེངས་ད་ང་རྡོ་རྗེ་གདན་ལ་སླེབས་ནས་འདི་འདྲས་ཟེར་རྒྱལ་བ་རིན་པོ་ཆེ་མཇལ་ཁ་ཡོད་རེད་ཟེར་ཨ་ནི་འདི་དང་སྦྲགས་ཅིག་ལ་རྡོ་རྗེ་གདན་ལ་བསྡད་བཞག་ཡོད། ཨ་ནི་འདི་ཞོར་ལ་གནས་རྩ་ཆེན་པོ་འདི་དག་ཐེངས་མང་པོ་ད་ལོ་མང་པོ་ནས་མཇལ་མྱོང། ཨ་ནི་འདིའི་བར་རུ་ལ་ང་རྒྱལ་བ་རིན་པོ་ཆེ་འདི་འདྲས་གནས་རྩ་ཅན་འདི་ལ་སངས་རྒྱས་འདི་འདྲས་མཇལ་ཡ་དེ་ཡང་སྲིད་ཡང་སྲིད་ཡོད་མ་རེད། ད་འདི་ག་རེ་ཞུ་དགོས་རེད་ངས་མ་གསོག་འཇོན་ཐང་དུས་གང་འདི་བར་ལ་བཅར་གི་ཡོད། འདི་ཙམ་མིན་གཞན་གཞན་ང་གཏན་ས་བསྡད་པ་འདི་ང་བསྡད་ས་ལྡི་ལི་རང་ཡིན། ཨ་ནི་འདི་འདྲས་ཙམ་ཡིན་ད་དེ་འདྲ་སྐལ་པ་བཟང་པོ་ང་རང་ལོ་བརྒྱད་ཅུ་ཡིན་མ་ཤི་བའི་ད་ཅིག། སྐལ་པ་བཟང་པོ་དེ་འོ་འདི་ལ་བརྩི་གི་ཡོད་ང་གནས་མཇལ་ཡ་རྒྱལ་བ་རིན་པོ་ཆེ་མཇལ་ཡ་འདི་ང་རང་ང་རང་བསོད་བདེ་རེད་བསམ་ང་རང་ང་རང་བསྟོད་ར་བཏང་གི་ཡོད་ང་རང་བསོད་བདེ་རེད་བསམ་གི་འདུག་རུ་བ།
ང་འདི་བ་བུམ་ལྡི་ལ་ནས་ཡིན་ལགས་ང་མིང་ལ་རྡོ་རྗེ་ཞུ་གི་ཡོད་ཨ་རུ་ན་ཅལ།

ད་རེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ཞབས་སོར་འཁོད་ཀྱི་ཡོད་དུས་ང་ཚོ་སྤྲོ་སེམས་འཁོལ་བའི་ངང་ནས་མགོན་པོ་གང་ཉིད་ལ་ཕེབས་བསུ་ཞུ་རྒྱུའི་གོ་སྐབས་བྱུང་བར་དགའ་བོ་བྱུང་བ་མ་ཟད་ཁོང་མཇལ་རྒྱུའི་གོ་སྐབས་དང་རིང་མིན་མགོན་པོ་གང་ཉིད་ཀྱི་སྐུ་མདུན་ནས་གསུང་ཆོས་ཞུ་རྒྱུའི་དུས་སྐབས་བྱུང་བར་སྐལ་བ་བཟང་པོ་ཞིག་ཏུ་ངོས་འཛིན་ཞུ་ཞུ་ཅེས་གསུང་གནང་བྱུང་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་སྤེལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་འཛུགས་ཞུ་གི་ཡིན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ནས་སྦེལ་ཇམ་དང་ཧྥ་རན་སི་ནང་འཚམས་གཟིགས་སྐབས་གྲོས་ཚོགས་བོད་དོན་རྒྱབ་སྐྱོར་བ་དང་པེ་རི་སི་གྲོང་ཁྱེར་སྤྱི་ཁྱབ་གཞོན་པའི་གཙོས་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་འདུག་དེ་ཡང་སྦྲ་སེལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་སུ་འདི་ག་རླུང་འཕྲིན་ཁང་ནས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱི་ཡུ་རོབ་ཡུལ་གྲུ་ཁག་ཅིག་གི་འཚམས་གཟིགས་སྐོར་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ཕྱི་དྲིལ་བཀའ་བློན་མཆོག་ཟླ་བ་འདིའི་ཚེས་བཅུ་གཉིས་ཉིན་སྦེལ་ཇམ་ཁུལ་ཕེབས་པའི་སྐབས་དཔོན་རིགས་མཇལ་འཕྲད་གནང་བའི་སྐོར་འདི་ལྟར་གསུང་གི་འདུག།
གྲོས་ཚོགས་ཀྱི་ཕྱི་སྲིད་ཀྱི་ཚོགས་ཆུང་གི་ཚོགས་གཙོ་དང་ལྷན་རྒྱས་མཇལ་འཕྲད་གནང། དེའི་ཉིན་གུང་རྒྱབ་དེར་སྦེལ་ཇམ་གཞུང་གི་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྗེས། འདིའི་སྐབས་གནད་དོན་གཙོ་བོ་གླེང་སློང་གནང་ཡས་དེ་ང་རང་ཚོ་བོད་ནང་གི་ཛ་དྲག་གནས་ཚུལ་དེ་རེད། དེའི་ནང་ནས་ད་གཙོ་བོ་སྦེལ་ཇམ་སུ་རེ་བྱས་ཡིན་པ་ཡིན་ན་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ནང་སྦེལ་ཇམ་གྱི council གྱི་ཚོགས་གཙོ་དེ་ཁོ་རང་ཚོ་ཆགས་འགྲོ་གི་ཡོད་རེད། དེའི་སྐབས་དེ་ག་ཚོད་བྱུང་བྱུང་བོད་དོན་ཐོག། གླེང་སློང་གནང་ཡ། འབོད་སྐུལ་ཨ་ཞུས་པ་རེད། ཡང་ཁོང་གིས་མུ་མཐུད་ནས་ཁ་ས་ཚེས་བཅུ་བཞི་ཉིན་ཧྥ་རན་སིའི་རྒྱལ་ས་པེ་རི་སི་ཕེབས་ཏེ་གྲོང་ཁྱེར་སྤྱི་ཁྱབ་གཞོན་པས་གཙོས་དཔོན་རིགས་ཁག་ཅིག་མཇལ་འཕྲད་གནང་བའི་ནང་དོན་སྐོར་གསུང་ཡ་ལ། ཚེས་བཅུ་བཞི་ཉིན་མ་དེ་ཞོགས་ཀའི་སྔ་ཧྥ་རན་སི་གི་གྲོས་ཚོགས་འོག་མའི་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་གཙོས་པའི་ཨ་ནེ་རྒྱུན་ལས་རྣམ་པ་ཁག་ཅིག་དང་མཇལ་འཕྲད་གནང། ཨ་ནེ་ཉིན་གུང་རྒྱབ་དེ་ཨ་ནེ་ཧྥ་རན་སི་གཞུང་གི་མི་སྣ་ཁག་ཅིག་དང་མཇལ་འཕྲད་གནང། ཨ་ནེ་དེ་མཉམ་དུ་ཨ་ནེ་པེ་རི་སི་གི་གྲོང། སྡེ་སྤྱི་ཁྱབ་ཀྱི་ཕྱག་རོགས་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་ཇོན་ལུག་རོ་མེ་རོ་ཞུ་ཡས་ཡོད་རེད་ཁོ་རང་ལྷན་དུ་མཇལ་འཕྲད་གནང་བ་རེད། དོན་གཅོད་མཆོག་ནས་གསུངས་པར་ལྟར་ན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཡུ་རོབ་ཁུལ་ཕྱོགས་ཕེབས་ཀྱི་ལས་དོན་གཙོ་བོ་དེ་ཅེཀ་སྤྱི་མཐུན་རྒྱལ་ཁབ་ནང་ཚོགས་འདུ་ཞིག་ཏུ་ཕེབས་ཀྱི་ཡོད་པ་དང་དེ་རིང་ཚེས་བཅོ་ལྔ་ཉིན་དེ་ཁུལ་དུ་ཕེབས་ཐོན་གནང་ཡོད་ཅིང་དེའི་གོང་ལ་སྦེལ་ཇམ་དང་ཧྥ་རན་སིར་རྒྱལ་སྤྱིའི་མི་སྣ་ཁག་ཅིག་མཇལ་འཕྲད་གནང་བར་ཕེབས་ཡོད་ལུགས་འགྲེལ་བརྗོད་གནང་གི་འདུག་ཡང། བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་སྣེ་ཁྲིད་པའི་སྐུ་ཚབ་ཚོས་རྒྱ་གར་བྱང་ཤར་ཁུལ་གྱི་གྲོས་ཚོགས་འཐུས་མི་ཚོར་བོད་ཀྱི་ཆུ་བོའི་གལ་འགངས་སྐོར་སྙན་སེང་དང་འབྲེལ་ཞུ་གཏུག་གི་ལས་འགུལ་སྤེལ་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན། བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་སྣེ་ཁྲིད་པའི་འོག་སྤྱི་འཐུས་རྒྱུན་ལས་ཁག་ཅིག་ནས་རྒྱལ་ས་ལྡི་ལི་ནང་བོད་དོན་ཞུ་གཏུག་གི་ལས་འགུལ་མུ་མཐུད་སྤེལ་བཞིན་པའི་ཉིན་གསུམ་པའི་སྐབས་ཁ་ས་རྒྱ་གར་གྲོས་ཚོགས་འོག་མའི་ཆུའི་ཐོན་ཁུངས་ལས་དོན་ཚོགས་ཆུང་གི་ཚོགས་གཙོ Parbatbhai Patel མཆོག་དང་མཇལ་འཕྲད་ཀྱིས་རྒྱ་ནག་གཞུང་ནས་བོད་ནང་ཆུ་མཛོད་བརྒྱབ་བཞིན་པ་དེས་ཁོར་ཡུག་ལ་གནོད་སྐྱོན་བཟོ་གི་ཡོད་པའི་གནད་དོན་སྐོར་ཞུས་འདུག་ཡང་ཨ་ཤོ་ཀ་གསོལ་མགྲོན་ཁང་དུ་རྒྱ་གར་བྱང་ཤར་ཁུལ་གྱི་གྲོས་ཚོགས་འཐུས་མི་ཁག་ཅིག་ལ་དགོང་དྲོའི་གསོལ་སྟོན་ཞིག་འབུལ་ཤོམ་གནང་ཡོད་པའི་སྐབས་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་སུ་ཇིད་ཀུ་མར་མཆོག་དང་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཏཱ་བིར་གའོ་རྣམ་གཉིས་ཀྱིས་གཙོས་འཐུས་མི་ཁག་ཅིག་ཕེབས་ཡོད་པ་རེད། དུས་མཚུངས་དེའི་སྐབས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་བོད་མཐོ་སྒང་གི་ཆུ་བོའི་རིན་ཐང་དང་དེའི་ཐོག་དོ་ཕོག་དང་གནོད་སྐྱོན་བཟོས་པ་ཡིན་ན་རང་བཞིན་གྱིས་ཨེ་ཤ་ཡ་སྤྱི་དང་ལྷག་པར་དུ་རྒྱ་གར་བྱང་ཤར་མངའ་ཁུལ་དུ་དོ་ཕོག་འགྲོ་རྒྱུ་ཡིན་པའི་སྐོར་སོགས་བོད་ཀྱི་ཆུ་བོའི་ཐོག་རྒྱ་ནག་གཞུང་ནས་སྲིད་ཇུས་ལོག་པ་འཛིན་གྱི་ཡོད་པའི་གནད་དོན་རྣམས་གསལ་བཤད་གནང་འདུག་དེ་དང་ཕྱོགས་མཚུངས་སྤྱི་འཐུས་སྐུ་ཚབ་ཚོས་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་འདྲ་མིན་གྱི་འཐུས་མི་ཚོ་མཇལ་འཕྲད་གནང་སྟེ་བོད་ཀྱི་གཙང་ཆུའི་གལ་གནད་རང་བཞིན་སྐོར་སྙན་གསེང་ཞུས་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐེ་ཝན་ནང་རྒྱལ་ཡོངས་འོས་བསྡུའི་ལས་དོན་གཉེར་བཞིན་པའི་སྐབས་གོ་མིན་ཏང་ཚོགས་པའི་གནད་ཡོད་དཔོན་རིགས་ཤིག་རྒྱ་ནག་ལ་འཚམས་གཟིགས་ཕེབས་ཡོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅོ་གསུམ་ཉིན་ཐེ་ཝན་ནང་སྲིད་འཛིན་འོས་བསྡུ་བྱེད་ཀྱི་ཡོད་པ་དང་ད་ལྟའི་དུས་ཚོད་འདིར་ཐེ་ཝན་ནང་ཚོགས་པ་སོ་སོའི་འོས་མི་ཚོའི་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་པའི་སྐབས་འདིར་ཕྱོགས་འགལ་གོ་མིན་ཏང་ཚོགས་པའི་ཚོགས་གཞོན་ཨན་ཀྲུའུ་སའེ་ཡིས་སྣེ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་ནག་ལ་འཚམས་གཟིགས་ཕེབས་ཡོད་འདུག་དེ་ཡང་ཚོགས་པའི་ངོས་ནས་ཁ་ས་གཟའ་ཕུར་བུའི་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང། རྒྱ་ནག་ནང་ཡོད་པའི་ཐའེ་ཝན་གྱི་ཚོང་པ་ཚོས་མགྲོན་འབོད་བྱས་པ་ལྟར་གོང་ཞུས་ཚོགས་ཆུང་གི་མི་སྣ་རྣམས་རྒྱ་ནག་སྐམ་ས་ཆེན་པོར་ཕེབས་ཡོད་པ་དང་ཁོང་ཚོའི་དམིགས་ཡུལ་ནི་ཚོ་ཁག་གཉིས་དབར་ཞི་བདེ་བརྟན་ལྷིང་དང་འཆམ་མཐུན་ཡོང་ཐབས་སུ་དམིགས་པ་ཞིག་རེད་ཅེས་བཀོད་ཡོད་འདུག་ཡང་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་བའི་དེའི་ནང་གསལ་ལྟར་ན། གོ་མིན་ཏང་ཚོགས་པའི་ངོས་ནས་སྐུ་ཚབ་ཚོགས་ཆུང་དེར་ལོ་འདིའི་ཕྱི་ཟླ་བཅུ་པའི་ནང་མགྲོན་འབོད་བྱས་ཡོད་ལུགས་བཤད་ཡོད་ཀྱང། སྐུ་ཚབ་ཚོགས་ཆུང་དེ་བཞིན་རྒྱ་ནག་ལ་འཚམས་གཟིགས་ཕེབས་རྒྱུའི་དུས་ཚོད་འདི་ནི་འོས་བསྡུའི་ལས་དོན་གཉེར་བའི་སྐབས་ཡིན་པ་མ་ཟད་གོ་མིན་ཏང་ཚོགས་པའི་ངོས་ནས་དམངས་གཙོ་ཚོགས་པའི་ས་ནས་རྒྱལ་ཁ་ཐོབ་རྒྱུའི་རེ་བ་བཅངས་བཞིན་པའི་གནས་སྟངས་ཤིག་རེད་ཅེས་བཀོད་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པར་ལྟར་ན་རྒྱ་ནག་གི་ཐའེ་ཝན་ལས་དོན་ཚན་པའི་མགྲིན་ཚབ་པ་ཀྲུའུ་ཧྥེང་ལེན་ཡིས་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཝི་ལེམ་ལའེ་ནི་རྙོག་དྲ་བཟོ་མཁན་དང་དམག་ལ་ག་མཁན་ཞིག་རེད་དེ་འདྲ་སོང་ཙང་ཐའེ་ཝན་མི་དམངས་ཚོས་ཐའེ་ཝན་ལོགས་སུ་རང་བཙན་འདོད་མཁན་གྱི་མི་སྣ་དེ་དག་ལ་དོགས་ཟོན་བྱས་ཏེ་སྤྱི་ཚོགས་བརྟན་ལྷིང་དང་ཞི་བདེ་ལྡན་པ་ཞིག་བཟོ་དགོས་རྒྱུ་གལ་ཆེན་པོ་རེད་ཅེས་གཏམ་བཤད་སྤེལ་ནས་གང་ལྟར་རྒྱ་ནག་གི་ངོས་ནས་ཐའེ་ཝན་ནང་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར་དངོས་ཤུགས་བརྒྱུད་གསུམ་ནས་ཐེ་བྱུས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་ཡང་ཕོག་གི་ཡོད་པ་རེད། སྲིད་དོན་དབྱེ་ཞིབ་པ་ཚོས་དཔྱད་ཞིབ་བྱས་པར་ལྟར་ན་འོས་བསྡུའི་རྒྱལ་ཁ་ད་ལྟའི

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་ཡོད་པའི་སྐོར། ལོ་པེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་བྱུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་མཐོང་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཅིག་ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ངེས་རེད་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག།
ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་གསལ་བསྡད་ཡོད་རེད་དེ་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ། མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ། ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སོ་སོ་ལ་ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ལ་ཡང་ཏན་ཏན་ཤུགས་རྐྱེན་གཅིག། ཐེབས་ཀྱི་རེད་བསམ་གྱི་ཡོད་གལ་སྲིད་ད་བོད་རང་ནང་ལོགས་ལ་ང་ཚོ་བྱེད་ཐུབ་ཡས་གང་ཡང་མི་འདུག་བ། རྒྱ་ནག་གཞུང་གི་བཙན་གནོན་ཤུགས་ཆེན་པོ་ཞིག་བྱེད་བསྡད་ཀྱི་ཡོད་དུས་ཙམ་པ་ལ་ད་བོད་ནང་ལོགས་ལ་སྲིད་བྱུས་དེ་འདྲ་གཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ་མ་བཏང་རང་བཏང་ཐུག་ཡས་ཀྱི་གནས་སྟངས་ཅིག་གྱུར་བསྡད་ཀྱི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་དང་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་དེ་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པར་བུ་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་པོ་ཞིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་པོ་ཆགས་ཡོད་པས། ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མ་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡོ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡོ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་དེ་ཚོ་ལ་ལག་བསྟར་ཅིག་ཡང་མིན་ན་ཚད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡ་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ་ཡོ་རོབ་མཐུན་ཚོགས་གཅིག་པོ་མ་ཡིན་པའི་གི་རྒྱལ་ཁབ་གཞན་པ་མང་པོའི་གི་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་བཏོན་ཡོད་པ་སོང་ཙང་དེའི་གི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གིས་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཡག་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་བཏང་སྟངས་ལ་རག་ལས་ཀྱི་རེད་པ། ཡང་ཁོང་གིས་གྲོས་ཆོད་དུ་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་སྟེ་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་དུ་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདིར་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་ཞུ་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་བོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་བཞིན་ཁ་གསལ་བཞག་ཐུབ་ཡག་ལ། ཆ་ཚང་བྱས་ནས་གྲོས་ཆོད་བཞག་ཐུབ་ཡག་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་ཞུ་བ་ཡིན།
ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་ཐུབ་པ་དེ་ནི་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་སྟངས་འཛིན་དང་སྦྲགས། སྦེལ་ཇམ་དོན་གཅོད་ཀྱིས་གཙོ་འགན་བཞེས་ཏེ་འདས་པའི་ལོ་གཅིག་ལྷག་གི་རིང་དཀའ་ལས་བརྒྱབ་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོ་དང་མཉམ་རུབ་ཀྱིས་བྱུང་བ་ཟིག་སྟེ། གྲོས་ཆོད་དགོངས་དོན་ཡུ་རོབ་མཐུན་ཚོགས་ཀྱི་མངའ་ཁོངས་རྒྱལ་ཁབ་ཉི་ཤུ་རྩ་བདུན་ནས་ངེས་པར་དུ་ལག་བསྟར་གནང་དགོས་སུ་གྱུར་ཡོད་པར་བརྟེན།

འོད་ཟེར་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་གཏོར་བཤིག་བཏང་བའི་གནས་ཚུལ་ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་དགུ་པ་དེ་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས། ལྷགས་པ་རྒྱས་པ་ཡིན་ཚེ། ཤོག་ཧྲུལ་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་འཁྱེར་ནས་ཡོད་ཅེས། བོད་ཀྱི་རིག་གནས་གསར་བརྗེ་སྟེ་གུས་མོའི་ཨ་མ་ལགས་ཀྱིས་ཕྱིར་དྲན་གནང་བ་ཞུ་བའི་རྩོམ་ཡིག་གི་དུམ་བུ་དགུ་པ་འདི་ངོ་སྤྲོད་གནང་བར།

འདི་ནི་རྙིང་པ་བཞི་ཟེར་བ་ཡིན་པ་དང། ཡིན་གཅིག་གཅོག་དགོས་ཀྱི་ཡོད་པ་བརྗོད་པ་མ་ཟད། ད་དུང་རང་གི་པ་ལགས་ཀྱི་ཕ་ཡིས་དེ་སྔ་གོ་མིན་ཏང་ཚོགས་པའི་ཤི་ཁང་ཞིང་ཆེན་ཁོངས་ཀྱི་སྡེ་དགེ་རྫོང་གི་ཁོ་ཀྲང་ཟེར་བའི་འགན་འཁུར་མྱོང་ཡོད་པ་དང། ཡང་ངའི་ཁྱིམ་ཚང་གི་སྐྱེས་ཁུངས་ཀྱང་ཡག་པོ་མེད་པ་སྟེ་ཞིང་བྲན་བདག་པོའི་ངོ་ཚབ་ཟེར་བ་ཡིན་པས།

ngāng, chū kī rē wē lā nē mū tī ngō bār.
你大姨姨那是在松中部校教藏文。 松中部校在扎木是解放军的一个步兵学校， 你大姨父也是松中部校的老师。 空内隆吉南巴， རང་གི་སྲུ་མོ་རྒན་པ་ཁོང། དེ་དུས་གསུམ་འཛོམས་རྐང་དམག་སློབ་གྲྭར་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། གསུམ་འཛོམས་རྐང་དམག་སློབ་གྲྭ་འདི་བཀྲ་མོར་ཡོད་བཅིངས་འགྲོལ་དམག་གི་རྐང་དམག་གི་སློབ་གྲྭ་ཞིག་རེད། རང་གི་སྲུ་མོ་རྒན་པའི་སྐུ་ཟླ་ཡང་གསུམ་འཛོམས་རྐང་དམག་སློབ་གྲྭ་དེའི་དགེ་རྒན་རེད།
ཁོང་གི་ཕ་མ་གཅིག་བོད་པ་དང་གཅིག་རྒྱ་མི་ཡིན་ཞིང། ཁོང་གི་ཕ་རྒྱ་མི་འདི། དེ་སྔ། ཀླུ་སྦུག་ཚལ་ཞིང་ལ་ཚལ་འདེབས་ཀྱི་ཡོད་པ་དང། ཁོང་ཆུང་དུས། སེ་ར་དགོན་པར་གྲྭ་པ་བྱེད་མྱོང་ཡོད། རྗེས་ལ་བོད་ཀྱི་ལས་བྱེད་སློབ་གྲྭའི། བཅིངས་འགྲོལ་དམག་གི། བོད་ཀྱི་སྐད་ཡིག་སློབ་སྦྱོང་རུ་ཁག་གི་དགེ་རྒན་བྱས་པ་དང། ཁུ་རྡོ་དང་བཅོས་སྒྲིག་བྱེད་སྐབས། དམག་དཔུང་ནང་འཛུལ་ནས་དམག་མི་ཆགས་པ་རེད། རིག་གནས་གསར་བརྗེའི་སྐབས། སེ་ར་དགོན་པར་བཅའ་སྡོད་ཀྱི་དམག་དོན་དོ་དམ་ལྷན་ཁང་ལ་ལས་ཀ་བྱས་ཡོད་པས། དགོན་པའི་ནང་གི་ཅ་དངོས་མི་ཉུང་བ་ཞིག་ནང་དུ་འཁྱེར་ཡོད་པ་དཔེར་ན་དཀར་ཡོལ་རྙིང་མ་དང་ཁ་གདན་རྙིང་མ། སྐུ་ཐང་རྙིང་མ་དེ་འདྲ་ཡོད་པ་དང། དགོང་དྲོ། ཁུག་མ་རེ་རེ་བཞིན་རྒྱབ་ཏུ་ཁུར་ནས་ནང་ལ་ལོག་ཡོང་གི་ཡོད། རང་གི་སྲུ་མོ་ཆུང་བ་སྐབས་དེ་དུས། ཁོང་གི་ནང་ལ་བུ་རྫི་བྱས་ནས།
ཕྲུ་གུ་བལྟ་གི་ཡོད།

ཡིན་ན་ཡང། ཅི་ཏི་ཐིང་ཟེར་བའི་ལས་ཁུངས་སུ། མའོ་ཝེ་ཏུང་ཟེར་བའི་མི་ཞིག་ཡོད་པས། ངའི་བསམ་པར། རྒྱ་མིའི་མིང་གི་ནང་ལ་ཡང། གཡུ་སྒྲོན་ཟེར་བ་ཡོད་དུས། ལིན་གཡུ་སྒྲོན་ཟེར་བཏགས་པ་ཡིན། སྤྱི་ཁྱབ་བཀོད་འདོམས་དམག་སྤྱི་གཞོན་པ་ལིན་དང། རུས་མིང་གཅིག་པ་འདི་ཡང། གསར་བརྗེའི་སེམས་ཤུགས་ཆེན་པོ་མཚོན་པ་ཞིག་རེད། འོན་ཀྱང། མིང་གསར་པ་འདི་ཚང་མས་བེད་སྤྱོད་གཏོང་དགོས་པ་བརྗོད་ཀྱི་ཡོད་ན་ཡང། དམག་དཔུང་གི་འཐུས་མིས། མིང་འབོད་བྱས་པའི་སྐབས་ལ་ཕུད། དུས་རྒྱུན་ཚང་མས་འབོད་མཁན་མེད་པས་མི་མང་པོས་བརྗེད་འགྲོ་གི་ཡོད། ངའི་ལས་རོགས་ཟླ་བ་ཆུང་བར་ཀའོ་ཡོན་ཧུང་ཟེར་གྱི་ཡོད་པ་དང། ཡིན་ན་ཡང། རྟག་ཏུ་ཁོང་གི་མིང་གསར་པ་འདིའི་ཐོག་ནས་མིང་འབོད་བྱེད་དུས། ཁོང་གིས་བརྡ་ལན་གང་ཡང་སྤྲད་ཀྱི་མེད། ང་ཚོས་ཁོང་ལ། ཟླ་བ་ལགས་ཟླ་བ་ལགས་ཁྱེད་རང་སྐད་བཏང་གི་འདུག་ཟེར་དྲན་སྐུལ་བྱེད་ཀྱི་ཡོད། དེ་དུས། ཁོང་གིས་གཞི་ནས་འཚབ་འཚུབ་ངང་ཡོད་ཡོད་ཟེར་བསྟུད་མར་བརྡ་ལན་སློག་གི་ཡོད། བསམ་བློ་འཁོར་དུས་དངོས་གནས་དགོད་བྲོ་བོ་རེད་དེ་དུས་ཀྱི་མི་ཚང་མ་སྨྱོ་བ་དང་གཅིག་པ་རེད་དངོས་གནས་ཡིན། རིག་གནས་གསར་བརྗེའི་སྐབས་མི་ཚང་མ་སྨྱོ་བ་རེད་ནམ་ཕྱེད་ལ་ཁྲོམ་སྐོར་ལ་འགྲོ་དགོས་ཟེར་སྐད་བཏང་གི་ཡོད་དེ་དུས་ལམ་སེང་ཁང་པའི་ཕྱི་ལ་ཐོན་པ་དང་ཚང་མ་ཁྲོམ་གཞུང་ཐོག་རྔམ་སྟོན་ཁྲོམ་སྐོར་ལ་བསྐྱོད་ནས་རྔ་དང་འཁར་རྔ་བརྡུང་པ་དང་སྐད་ཤུགས་ཡོད་ཚད་ཐོག་ནས་སྐད་འབོད་བྱེད་ཀྱི་ཡོད་ལ་ད་དུང་སྙིང་སྟོབས་ཧ་ཅང་ཆེན་པོ་ཡོད།

རྐང་འཁོར་བཏང་སྟེ་པར་ཆས་གཉིས་ཁྱེར་ནས་ལྷ་སའི་ནང་རྒྱུག་འགྲོ་གི་ཡོད། པར་ཆས་གཅིག་ནི་ཁོང་རང་ཉིད་ཀྱི Zeiss པར་ཆས་དང། གཅིག་ནི་དམག་ཁུལ་ཁང་གི་འབྲེལ་གཏུག་སྡེ་ཚན་ནས་སྤྲད་པ་ཞིག་རེད། དེ་ཡང་ལས་ཀའི་དགོས་མཁོ་རང་མ་ཡིན་པར་གང་ཡིན་ཞེ་ན་ཁོང་ནི་དམག་ཁུལ་ཁང་གི་འབྲེལ་གཏུག་སྡེ་ཚན་གྱི་མཐའ་མཚམས་ཚན་པའི་འགན་འཛིན་གཞོན་པ་ཡིན་པ་ལས། ཆེད་ལས་ཀྱི་པར་པ་ཞིག་མ་རེད། འོན་ཀྱང་ཁོང་གིས་པར་ལེན་བྱེད་རྒྱུར་དགའ་པོ་ཡོད་པས། གོ་དོན་ཡོད་པ་ཞིག་མཐོང་ན་ཚང་མར་པར་རྒྱག་གི་ཡོད་ཁོང་ནི། རྟག་ཏུ་དགོང་དྲོ་འཕྱི་པོ་ནང་ལ་ལོག་ཡོང་གི་ཡོད་པས། མཚམས་རེ། ང་ཚོ་ཚང་མ་གཉིད་ཁུག་ཚར་གི་ཡོད་དྲན་ཐོག་ལ་རང་སྐྱེས་ནས་དུས་ཚོད་རིང་པོ་ཕྱིན་མེད་ཐེངས་ཤིག། རང་གི་པཱ་ལགས་ལོག་ཡོང་ནས། ད་རིང་དམར་སྲུང་དམག་གིས་གཙུག་ལག་ཁང་གཏོར་སོང་ཟེར་ང་ལ་བརྗོད་བྱུང། ད་དུང་བརྗོད་པར་དམར་སྲུང་དམག་ནང་རྒྱ་མི་མི་ཉུང་བ་ཞིག་ཡོད་ན་ཡང། ཡར་རྒྱུག་ཕྱིན་ནས་སྐུ་འདྲ་གཏོར་མཁན་དང་རྐོ་མ་བེད་སྤྱོད་བཏང་ནས་རྒྱ་ཕིབས་བཀོག་མཁན་བོད་པའི་གཞོན་སྐྱེས་ཧ་ཅང་མང་པོ་ཡོད་པ་མ་ཟད། ད་དུང་ཧུར་བརྩོན་ཆེན་པོ་འདུག་པ་དང་སྐད་བཏང་ན་ཡང་མར་བབས་ཀྱི་མི་འདུག་ཁོ་རང་དགའ་པོ་བྱུང་མེད་པའི་རྣམ་འགྱུར་འདི་ངས་དྲན་གྱི་འདུག་ཁོང་གིས་བརྒྱབ་པའི་གཙུག་ལག་ཁང་གཏོར་བའི་འདྲ་པར་འདི་ཚོ་ངས་མཐོང་མྱོང་ཡོད་ཅེས་གསུངས་བྱུང། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་མེད།
རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་མི་ནི་སོ་ཏའི་མངའ་སྡེའི་ནང་བོད་ཀྱི་སྐད་དང་རིག་གཞུང་བསླབ་གཞིའི་དམིགས་བསལ་སློབ་གྲྭ་ཞིག་འཛུགས་འཆར་ཡོད་པའི་དམིགས་ཡུལ་སོགས་ཀྱི་སྐོར་འགན་འཁྱེར་གནང་མཁན་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་སུ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་རོགས་གནང། ཨ་མི་རི་ཀའི་ནུབ་ཀྱི་མི་ནི་སོ་ཏའི་མངའ་སྡེའི་ནང་ལ་བཞུགས་པའི་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་ཐོག་མར་ང་ཚོས་དེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་བ་དང་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ངག་དབང་སྒྲོལ་དཀར་ལགས། བཀྲ་ཤིས་བདེ་ལེགས་བསྟན་འཛིན་ལགས་དེ་རིང་གོ་སྐབས་གནང་བར་ཐུགས་རྗེ་གནང། དེ་བས་ཀྱི་ད་དུས་ཡུན་གང་འཚམས་ཅིག་ཕྱིན་སོང་ངག་དབང་སྒྲོལ་དཀར་ལགས་ཀྱིས་ད་ང་ཚོའི་སྤྱི་ཚོགས་དྲ་ལམ་བརྒྱུད་ནས་རེ་བ་ལ་ད་ངོ་དེབ་དང་དེ་དེ་འདྲའི་ཡུ་ཀྲུབ་དང་དེ་འདྲའི་བརྒྱུད་ནས་ད་རྩ་བའི་ད་མི་གསལ་བསྒྲགས་ཅིག་ཡོང་གི་གནང་ཡོད་རེད་དེ་ད་སྤྱི་ཚོགས་དེང་སང་བརྒྱུད་ལམ་ཅིག་ལས་འདྲའི་མགྱོགས་ཤོས་འདྲ་བོ་ཅིག་ངོ་དེབ་དང་ད་ག་ནས་ཤིག་ཡུ་ཀྲུབ་ནས་ཆགས་ཀྱི་ཡོད་ཙང་མི་ནི་སོ་ཏའི་ནང་ལ Charter School ཟེར་གྱི་སླབ་གྲྭ་ཅིག་འགོ་འཛུགས་ཀྱི་ཡོད་པའི་གི་གསལ་བསྒྲགས་གནང་འདུག་བ། ཐོག་མར་སླབ་གྲྭ་དེ་གི་མིང་དང་ཨ་ནི་སླབ་གྲྭ་དེ་འདྲ་ཅིག་བཙུགས་དགོས་པའི་དགོས་པ་རྒྱུ་མཚན་ག་རེ་ཞིག་ཡོད་མེད་ཨ་ནི་སླབ་གྲྭ་དེའི་ནང་ལོགས་ལ་ཡང་ཐོག་མའི་འཆར་གཞི་ནང་གི་གཞིར་བཟུང་བྱས་པ་ཡིན་ན་འཛིན་གྲྭ་ག་ནས་ག་གི་བར་དུ་བཙུགས་གནང་ཡག་གི་འཆར་གཞི་ཡོད་ན་དེ་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།
ལགས་སོ་ད་སླབ་གྲྭ་དེ་བཙུགས་པའི་རྒྱུ་མཚན་གཙོ་བོ་གཉིས་ཡོད་རེད་བ། དང་པོ་དེ་ཡིན་ཧང་ད་ང་རང་ཚོ་ད་བོད་པའི་གི་སྐད་ཡིག་དང་རིག་གཞུང་དེ་སྲུང་སྐྱོབ་བྱེད་ཆེད་དུ་ལམ་ཁ་ཅིག་ཧང་ད་ང་རང་ཚོ་སླབ་གྲྭ་ཅིག་བཙུགས་པ་དང་བྱས་ན་ཨ་ནི་སློབ་ཕྲུག་དེ་ཚོ་གཟའ་ཟླ་བ་ནས་གཟའ་པ་སངས་བར་དུ་བོད་སྐད་སྦྱང་ཡས་གི་གོ་སྐབས་ཅིག་ཆགས་འགྲོ་དུས་སྲུང་སྐྱོབ་བྱེད་གི་ཐབས་ཚུལ་ཅིག་དེ་འདྲ་ཅིག་ཆགས་འགྲོ་གི་འདུག་བ། གཉིས་པ་དེ་ཡིན་ཧང་ད་ང་ཚོ SEE ཤེས་ཡོན་ཧང་ད་གོང་ས་མཆོག་གི་བྱམས་སྙིང་རྗེ། གལ་ཆེའི་སྐོར་ལ་སློབ་ཕྲུག་ཆུང་ཆུང་ནས་བྱས་ནས་བསླབ་ཡས་དེ་གལ་ཆེན་པོ་བྱས་ནས་བཀའ་སློབ་གནང་གི་ཡོད་རེད་རོ་ཨ་ནི་འོ་དེ་བྱས་ཙང SEE ཤེས་ཡོན་ཐོག་ནས་བསླབ་གྲྭ་དེ་ལ་མཉམ་དུ་བཙུགས་ཡས་བྱས་ཨ་ནི་ཕྲུ་གུ་ཚོ་ལོ་ཆུང་ཆུང་ནས་བྱས་ནས་སྦྱོང་བརྡར་དེ་བསླབ་གིན་བསླབ་གིན་བྱས་གོང་ས་མཆོག་གི་བཀའ་སློབ་དེ་ཚོ་ག་ས་རྒྱ་ཆེ་བ་ཁྱབ་ཐུབ་ཡས་ཀྱི་ལམ་ཁ་ཅིག་ཆགས་འགྲོ་གི་འདུག་རོ་ཨ་ནི་ང་ཚོ་བསླབ་གྲྭ་དེ་ཉིས་སྟོང་ཉི་ཤུ་རྩ་ལྔ་ནས་བཙུགས་ཡས་ཀྱི་འཆར་གཞི་བཏིང་བསྡད་ཡོད་རེད་ཨ་ནི་སློབ་ཕྲུག་སྔོན་འགྲོའི་འཛིན་གྲྭ་ནས་འཛིན་གྲྭ་བརྒྱད་བར་གྱི་སླབ་གྲྭ་ཅིག་ཆགས་ཡས་ཀྱི་ང་ཚོ་འཆར་གཞི་བཏིང་བསྡད་ཡོད་ནས་འགོ་བཙུགས་དུས་སྐབས་སུ་ལ་སྔོན་འགྲོའི་འཛིན་གྲྭ་ནས་འཛིན་གྲྭ་བཞི་བར་གྱི་ཐོག་ནས་ཉིས་སྟོང་ཉི་ཤུ་རྩ་ལྔ་ནང་ལ་འགོ་བཙུགས་པའི་འཆར་གཞི་བཏིང་བསྡད་ཡོད་རེད།
ལགས་སོ། ད་ལྟ་སླབ་གྲྭ་འདི Charter School གསུང་གི་འདུག་དེ་དབྱིན་སྐད་ནང་ལ་ཡིན་ནའི་སླབ་གྲྭ་འདིའི་མིང་ཡང་ཅིག་མ་འདྲ་ཅིག་བཏགས་གནང་ཡང་དངོས་སུ་བཙུགས་གནང་པའི་སྐབས་ལ་ཡང་མིང་གཞན་པ་ཅིག་བཏགས་གནང་འདུག་བ་འདི་ཡང་གདམ་གནང་དགོས་པའི་གི་རྒྱུ་མཚན་ག་རེ་གཟིགས་གནང་ཡོད་པ་ཡིན་ན་དེའི་མིང་དེ་སྔོན་ལ་ངོ་སྤྲོད་ཞིག་གནང་རོགས་གནང་དེ་ནས་རྒྱུ་མཚན། ཨ་ལས།
ལགས་སོ། སློབ་གྲྭ་འདི་གི་མིང་དེ་ད་ང་ཚོ་གི Ocean of Wisdom བཏགས་ཡོད་རོ Ocean of Wisdom ཟེར་ན་ད་གོང་ས་མཆོག་གི་མཚན་དེ་དབྱིན་སྐད་ཐོག་ནས་བསྒྱུར་བ་ན་བསྟན་འཛིན་རྒྱ་མཚོ་དེ Ocean of Wisdom ཆགས་འགྲོ་གི་འདུག་རོ་ཨ་ནི Ocean of Wisdom ལབ་ན་ལས་ཅིག་ཕྱི་རྒྱལ་མི་དེ་ཚོ་ལ་མགོ་ཚོད་ཡས་ཏོག་ཙམ་ལས་སླ་འདྲ་བོ་ཅིག་ཆགས་གི་རེད་བསམ་ནས་ས་ཆ་རྒྱ་ཆེན་པོ་ཅིག་ལ། ལྗོངས་དང་ད་དེ་འདྲའི་ད Wisdom ལབ་ན་ད་ཤེས་ཡོན་ཆེད་དུ་ས་ཆ་ཅིག་ཆགས་འགྲོ་ཅིག་སླབ་གྲྭ་དེ་གི་མིང་དེ་རན་པོ་འདྲ་བོ་ཅིག་མཐོང་སོང་བ་ཨ་ནི་འོ་དེ་བྱས་ཙང་ང་ཚོ་གི Ocean of Wisdom བྱས་ནས་མིང་དེ་བཏགས་བཞག་ཡོད་རེད།
ལགས་སོ་བསླབ་གྲྭ་འདིའི་ནང་ལོགས་ལ་ཡར་ད་ད་ལྟ་ཐོག་མར་འགོ་བཙུགས་གནང་དུས་ག་ནས་སྔོན་འགྲོ་དང་འཛིན་གྲྭ་བཞི་བ་དེ་ནས་རིམ་པས་ཨ་ནི་སྔོན་འགྲོ་ནས་འཛིན་གྲྭ་བརྒྱད་པ་བར་དུ་འཆར་གཞི་ཡོད་གསུངས་སོང་ང་ལ་ད་ལྟ་ངོ་སྤྲོད་གནང་པའི་སྐབས་ལ་དེའི་ནང་ལོགས་ལ་ཡར་ད་རྒྱུན་ལྡན་གྱི། ད་དཔེར་ན་དབྱིན་ཇི་དང་ཨང་རྩིས་དང་ད་ག་ནང་བཞིན་སྤྱི་ཚོགས་ཚན་རིག་དང་དེ་ཚོ་ཡོད་ཡོད་པའི་ཐོག་ལ་ཡང་དམིགས་བསལ་ག་རེ་བསླབ་གནང་ཡས་ཀྱི་འཆར་གཞི་ཡོད་པ་ཡིན་ན། རེད་ད་ངས་ད་ཅི་སྔོན་ལ་ཞུས་པ་ནང་བཞིན་དམིགས་བསལ་གྱི་བསླབ་གྲྭ་དེ་ཚོ་ད་བཙུགས་དུས་སྐབས་སུ་ལ Charter School དེ་ཚོ་བཙུགས་དུས་ཡང་དམིགས་བསལ་གྱི་ནམ་རྒྱུན་གྱི་བསླབ་གྲྭ་ལས་མ་འདྲ་བ་ཅིག་སྟོན་དགོས་རེད་རོ་ཨ་ནི་ང་རང་ཚོ་གི་སྟོན་ཡས་དེ་འཆར་གཞི་ད་ཅི་སྔོན་ལ་འཆར་གཞི་གཉིས་ཞུས་པ་དེ། དམིགས་བསལ་གྱི་མཛད་རིམ་འདྲ་བོ་ཅིག་ཆགས་འགྲོ་ཡོད་ར་བོད་སྐད་དང་རིག་གཞུང་དེ་བསླབ་པའི་གི་དམིགས་བསལ་ཅིག་ཆགས་འགྲོ་ཡོད་རེད་ཨ་ནི་གཞན་པ་དེ་ཧན་ད་སིའི་ཤེས་ཡོན་གྱི་སྐོར་ལ་དེ་དམིགས་བསལ་གྱི་གལ་ཆེན་པོ་ཅིག་ཆགས་འགྲོ་ཡོད་ཨ་རིའི་ལུང་པ་ལ་ག་རེ་ཡིན་ཟེར་ན། ད་འཛམ་བུ་གླིང་ག་བ་ག་ས་ནས་ལ་རེད་ར་ཧན་ད་སློབ་ཕྲུག་དེ་ཚོ་ཆུང་ཆུང་ནས་སློབ་ཚན་དེ་ཚོ་གཅིག་པོ་གཅིག་སྦྱང་ཡས་གི་འགྲིག་གི་ཡོད་མ་རེད་ར་ང་རང་ཚོ་གི་སེམས་ཁམས་ཀྱི་དཀའ་ངལ་དང་དེ་ཚོ་གི་ཆུང་ཆུང་ནས། སོ་སོའི་སེམས་ལ་དཀའ་ངལ་དང་སྡུག་བསྔལ་འཕྲད་དུས་སྐབས་སུ་ལ་ག་འདྲ་བྱས་ནས་ཐབས་ཤེས་ག་རེ་བྱེད་དགོས་མེད་དང་འདི་ཚོ་སྤུ་གུ་འདི་ཚོ་གི་མགོ་མ་ཚོས་དུས་སྐབས་སུ་ལ་ལོ་ཆེ་རུ་ཆེ་རུ་ཆགས་དུས་དཀའ་ངལ་འདི་ཚོ་སྡུག་རུ་སྡུག་རུ་འགྲོ་དུས་སྐབས་སུ་ལ་ཨ་ནི་ཨ་རིའི་ལུང་པ་ནང་ལ་མཐོང་གི་འདུག་བ་ད་ད་སྤུ་གུ་གཞན་པ་ལ་བརྙས་བཅོས་བཤད་བྱས་དེ་ནི་བརྙས་བཅོས་བཤད་དུས་སྐབས་སུ་ལ་ཕར་ཕྱོགས་དེ་དཔེ་སེམས་ནང་ལ་དཀའ་ངལ་འཕྲད་འཕྲད་བད་ཐུ་ལ་སློབ་གྲྭ་ལ་མེ་མདའ་ཁྱེར་ནས་མི་མང་པོ་བསད་དེ་འདྲ་བྱེད་ཀྱི་འདུག་ད་དེ་ཚོ་སེམས་ནང་ལ་དཀའ་ངལ། དང་སྡུག་བསྔལ་འཕྲད་དུས་སྐབས་སུ་ལ་ཨ་ནི་རྙོག་དྲ་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད་འོང་དེ་བྱས་ཙང་ཧན་ད་སིའི་ཤེས་ཡོན་དེ་དེ་འདྲའི་དྲན་ཏེ་ཁ་ཤས་སྐྱོབ་ཐུབ་ཀྱི་རེད་བསམ་གི་འདུག་ར་ཨ་ནི་འོང་བྱས་ཙང་ཧན་ད་སིའི་ཤེས་ཡོན་དེ་ཧན་ད་སྔོན་འགྲོའི་འཛིན་གྲྭ་སྤུ་གུ་ལོ་ལྔ་ནས་བྱས་ནས་དེ་ཚོ་སྐོར་ལ་སོ་སོ་གི་སེམས་དང་དེ་ཚོ་བེད་སྤྱོད་བཏང་བྱེད་སྟངས་ཤེས་དུས་སྐབས་སུ་ལ་མ་འོངས་པ་ལ་མི་ཕར་ཚུར་མཉམ་འཆམ་པོ་བྱས་ད་འཛམ་བུ་གླིང་ཡར་རྒྱས་འགྲོ་ཡས་ཀྱི་ལམ་ཁ་ཅིག་ཆགས་འགྲོ་གི་འདུག། ལགས་སོ་ད་ལྟ་ངག་དབང་སྒྲོལ་དཀར་ལགས་ཀྱིས་གསུངས་ཡས SEE Learning ཟེར་དེ་སཱིའི་ཤེས་ཡོན་ཟེར་དེ་སྟབས་བདེ་བས་ཀྱི་ལོ་འགའ་ཤས་ཀྱི་གོང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཁོང་གིས་ཐུགས་ཁུར་བཞེས་ནས་གོང་ས་མཆོག་གིས་ལམ་སྟོན་གནང་བ་ཞིག་རེད་དེ་ཨ་ནི་ད་སཱི་ཟེར་དུས་སྒང་ནས་མདོར་བསྡུས་བྱས་ཀྱི་སོང་ཙང Social Emotional Ethical རེད་བ་ཨ་ནི་དེ་སྤྱི་ཚོགས་དང་ཚོར་སྣང་བཟང་སྤྱོད་ཟེར་དུས་སྒང་ནས་ད་དེ་ད་ལྟའི་ཀྱི་འཛམ་བུ་གླིང་ནང་ལ་ད་ལྟ་ཁྱེད་རང་གིས་འགྲེལ་བཤད་སྐྱོན་པ་ནང་བཞིན་དགོས་མཁོ་ཆེ་ཤོས་ཅིག་ཐོག་མར་ད་ཆུང་དུས་ནས་སྤུ་གུ་གི་སེམས་ནང་ལོགས་ལ་ཡ་ཅིག་འགྱུར་བ་ཐེབས་ནས་བཟང་སྤྱོད་ཀྱི་ཐོག་ལ་བསམ་བློ་བཏང་ཕྱོགས་སྐོར།

སོ་སོའི་གི་དེ་འདྲ་ཞུ་རྒྱུ་གནང་དུས་སྒང་ནས་དེ་ཡང་བརྒྱུད་རིམ་དེ་མང་ལོས་འདྲ་ཅིག་དགོས་ཀྱི་ཡོད་རེད། ད་རེད་ད་ད་ང་ཚོ་གི་སློབ་གྲྭ་དེ་བཙུགས་ཡས་ལ་ཧན་ད་ང་གཅིག་པོ་མ་རེད་ར་མཉམ་དུ་ལ་ཧན་ད་ཐུབ་བསྟན་ཟླ་ཟླ་གྲགས་ལགས་ཧན་ད་ང་ཚོ་ས་གནས་གི་ད་མི་ནེ་སོ་ཊ་ནང་ལོགས་ལ་ཞུང་དེ་ཐེངས་དང་ཤོས་འགྲོ་མཁན་ཞིག་རེད་བོད་པ་ཨ་ནི་ཁོ་རང་གི་བཟའ་ཟླ་ནན་སི་ལགས་མཉམ་དུ་ཕྱིན་ཡོད་རེད་ར་ཨ་ནི་ང་རང་ཚོ་མཉམ་དུ་ལ་ཧན་ད་ཨེ་མོ་རི་མཐོ་སློབ་ནས་ཧན་ད་སི་ཤེས་ཡོན་གི་དགེ་རྒན Doctor བསྟན་འཛིན་བསོད་ནམས་ལགས་ཡོད་རེད་ཁོ་རང་ཚོ་མཉམ་དུ་ལ་ང་ཚོ་གི་དེ་སློབ་གྲྭ་དེ་འགོ་འཁྱེར་གྱི་ཡོད་རེད་ཨ་ནི། ད་ལྟ་སློབ་གྲྭ་དེ་ཉིས་སྟོང་ཉི་ཤུ་རྩ་ལྔ་ལ་ང་ཚོ་འགོ་བཙུགས་ཡས་ཀྱི་འཆར་གཞི་བཏོན་དུས་སྐབས་སུ་ལ་ཡིག་ཆ་དང་དེ་ཚོ་ཆ་ཚང་ལོ་གཅིག་སྔོན་ནས་ཚར་བ་དགོས་འདུག་ར་ད་ཧན་ད་ང་ཚོ་གི་ཡིག་ཆ་འདི་ཚོ་ཚང་མ་གྲ་སྒྲིག་བྱེད་བསྡད་ཡོད་ད་རྗེས་མ་ཟླ་བ་ལ་ད་བདུན་ཕྲག་གཉིས་ནས་སྤྱི་ཟླ་དང་པོའི་ཏ་རིག་གཉིས་ལ་ང་ཚོ་ཡིག་ཆ་ཚང་མ་ཚར་བ་དགོས་རེད་ཨ་ནི་ཡིག་ཆ་དེ་ཚོ་ཚང་མ་ཡང་ང་ཚོ་ལས་ཁུངས་ཅིག་ལ་ཕུལ་དགོས་རེད་ར་ཨ་ཁོང་ཚོ་གིས་ཡིག་ཆ་ཚང་མ་མིག་བལྟས་འདི་སློབ་གྲྭ་འདི་ཡག་པོ་འགྲོ་ཐུབ་ས་རེད་དོ་ཡག་པོ་ཞིག་ཡོང་ས་རེད་དོ་ཨེས་ཁོ་རང་ཚོ་གིས་མིག་བལྟས་རྩད་གཅོད་བྱེད་ཨ་ནི་ཟླ་བ་གསུམ་རྗེས་ལ་ང་ཚོ་ལ་ལན་འབྱོར་གི་འདུག་སློབ་གྲྭ་དེ་འགྲིག་གི་ཡོད་མེད་ཞེས་ནས་རོ་ཨ་འགྲིག་གི་མེད་པ་ཡིན་ན་ཨ་ནི་ང་ཚོ་ག་རེ་ཡར་རྒྱས་གཏང་དགོས་དོ་ག་རེ་འགྱུར་བ་གཏང་དགོས་དོ་ཞེས་ནས་ཡང་སྒོ་ནས་རྗེས་མ་ལོགས་ལ་ཐབས་ཤེས་བྱས་འདུག་རོ་ཨ་ཨ་ནི་ད་ཁོང་ཚོ་གིས་འགྲིག་གི་འདུག་ལབ་བ་འདྲ་བོ་ཞིག་ཡིན་ན་རྗེས་མ་ལོགས་ལ་ཨ་ཨ་ནི་ང་ཚོ་ད་ཉིས་སྟོང་ཉི་ཤུ་རྩ་ལྔ་གི་ལོ་ལ་སློབ་གྲྭ་འདི་ཡག་པོ་བྱས་ནས་འགྲོ་ཐུབ་ཡས་ཀྱི་ད་ལས་ཀ་མང་བྱས་ཡོད་རེད་རོ་ཨ། ཨ་ནི་ད་སློབ་གྲྭ་ག་བ་ལ་བཙུགས་དགོས་ཡོད་མེད་དེ་ད་ལྟ་ང་ཚོ་གཏན་འཁེལ་རྒྱུ་རེད་ག་རེ་ཡིན་ལབ་ན་ཡིག་ཆ་དེ་ག་ས་ཆ་མེད་དུས་སྐབས་སུ་ལ་ཡང་ང་ཚོ་ས་ཆ་ཉོ་ཡ་དང་དེ་ཚོ་ཚང་མ་བྱེད་ཡ་རེད་དེ་སྔ་དྲགས་འདུག་ཨང་ཡང་ཡིག་ཆ་དེ་བསྒྲིགས་དུས་སྐབས་སུ་ལ་ནི་ང་ཚོ་ལས་ཀ་དེ་ཚོ་འགོ་འཛུགས་ཡས་ཀྱི་འཆར་གཞི་བཏིང་བསྡད་ཡོད་རེད། ལགས་སོ། དེ་ག་ནང་བཞིན་ད་ད་འདི་གོང་དུ་གསུངས་སོང། ད་ལས་གཞི་འདིའི་ཐོག་ཕྱག་རོགས་གནང་མཁན་ས་གནས་ལ་ཡོད་པའི་ཐུབ་བསྟན་ཟླ་གྲགས་ལགས་དང་ཁོ་རང་སྐུ་ཟླ་བྱས་དེ་ག་ནང་བཞིན་ཨེ་མ་རིའི་གཙུག་ལག་སློབ་གཉེར་ཁང་གི་ཌོག་ཊར་བསྟན་འཛིན་བསོད་ནམས་ལགས་ཡོད་གསུངས་སོང། དེ་གི་ཨེ་ད་མཉམ་དུ་ཨ་ནི་ཨ་མི་ང་རང་ཚོ་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་དང་ཨ་ནི་ཨ་གཞན་པ་དེ་འདྲ་ནས་ཕྱག་རོགས་གནང་གི་ཡོད་པ་ཡིན་ན་ག་འདྲ་ཡིན་ན་མཐུན་འགྱུར་དངུལ་དངོས་ཀྱི་ཐོག་ནས་ཡིན་ནའང་འདྲ་ད་དུ་བ་ཡིག་ཆ་བཟོ་གནང་ཡ་དང་དེ་འདྲས་ཀྱི་ཐོག་ལ་ད་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་དང་ཨ་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་དང་དུ་བ་ནས་རྒྱབ་སྐྱོར་ཞུ་དགོས་དེ་འདྲས་ཆགས་ཀྱི་ཡོད་པ་ཡིན་ན། དང་པོ་ནས་ལ་ད་དེ་བའི་མི་ནི་སོ་ཊ་གི་སྤྱི་མཐུན་ཚོགས་པ་ཁོ་རང་ཚོ། གིས་ང་ཚོ་གི་དེ་ལས་འགུལ་དེ་ལ་རྒྱབ་སྐྱོར་ཡོད་རེད་ཨ་ནི་ད་ད་ལྟ་ང་ཚོ་གི་སློབ་གྲྭ་དེ་གསར་པ་ཅིག་ལོགས་ཀ་ཅིག་ལ་བཙུགས་ཡས་འཆར་གཞི་བཏིང་དུས་སྐབས་སུ་ལ་ཡང་ཚོགས་པ་ལོགས་ཀ་ཅིག་བཙུགས་དགོས་འདུག་རོགས་ཨ་ནི་འོ་དེ་བྱས་ཙང་ཡང་སྤྱི་མཐུན་ཚོགས་པའི་གི་འགན་འཁྲི་དང་དེ་འདྲས་གི་ལ་ང་ཅིག་ཡོང་གི་མི་འདུག་རོགས་ཨ་ཤེས་ང་ཚོ་སྔོན་མ་འཆར་གཞི་བཏིང་དུས་འགོ་བཙུགས་དུས་སྐབས་སུ་ལ་དེ་འདྲས་རེ་བ་ཅིག་འཆར་གཞི་བཏིང་བསྡད་ཡོད་རེད་ཡིན་ནའི་ལ་ང་དེ་མེད་དུས་སྐབས་སུ་ལ་ནི་ཡང་ཁ་གཙང་བྱས་ནས་ལོགས་ཀ་ཅིག་ལ་ཆགས་བསྡད་ཡོད་རེད་ཡིན་ནའི་སྤྱི་མཐུན་ཚོགས་པའི་གི་རྒྱབ་སྐྱོར་བྱེད་གི་ཡོད་རེད་ང་ཚོ་གི་གསལ་བསྒྲགས་དེ་འདྲས་བཏང་དགོས་ཡོད་ན་ཁོང་ཚོ་གི་འོང་དེ share བཏང་ཡ་གི་ཕྱག་རོགས་གནང་བར་བྱེད་ཀྱི་ཡོད་རེད་ཨ་ནི་ད་ལྟ་བར་དུ་ཧ་ཁ། དོན་གཅོད་ལས་ཁུངས་དང་དེ་བོད་གཞུང་ལ་ད་ལྟ་ང་ཚོ་གི་ཅིག་ཞུ་ཅིག་ག་རེ་ལབ་དགོས་རེད་ཅིག་རོགས་པ་དེ་འདྲའི་ད་ལྟ་དགོས་མི་འདུག་རོ་ཡིན་ནའི་མ་འོངས་པ་ལ་ཡང་ང་ཚོ་དེབ་ཡིན་ན་རེད་དགེ་རྒན་ཡིན་ན་རེད་ཟབ་སྦྱོང་གི training དེ་འདྲའི་ཁོ་རང་ཚོ་ལ་ད་ང་ཚོ་གི་འབོད་སྐུལ་ཞུ་རྒྱུ་རེད་རོ་ཡིན་ནའི་ཉེ་ཆར་ད་ལྟ་སྲིད་སྐྱོང་དེ་ཕེབས་དུས་ང་ཚོ་དོན་གཅོད་ལགས་དེ་ཕེབས་ཡོད་རེད་ཁོ་རང་ཚོ་གི་རྒྱབ་སྐྱོར་ནི་བརྒྱ་ཆ་བརྒྱ་རྒྱབ་སྐྱོར་ཡོད་ཞེས་གསུངས།

བོད་པ་ཚོ་ལ་ཧ་གོ་ཡའི་ཆེད་དུ་མ་བཀའ་སློབ་ཅིག་གནང་རོགས་ཞེས་ཟེར་ནས་ཞུས་ཡོད་རེད་ར་ནི་མཉམ་དུ་ལ། ད་བོད་པའི་གི་ང་རང་ཚོ་མི་རིགས་དང་སྐད་ཡིག་དང་རིག་གཞུང་དང་འདི་ཚོ་ད་ལྟ་ཨ་རི་ལུང་པ་ལ་ག་འདྲ་བྱས་ནས་སྲུང་སྐྱོབ་བྱེད་དགོས་མེད་དང་དེ་འདྲས་བྱོས་རོགས་ར་དེ་འདྲས་སྐོར་ལ་དགེ་བཤེས་ལགས་ཀྱིས་བཀའ་སློབ་ང་རང་ཚོ་ས་གནས་མི་མང་ལ་གནང་རོགས་ཞེས་འདྲ་ཟེར་ནས་འབོད་སྐུལ་ཞུས་ཡོད་རེད་ར་ནི་དགེ་བཤེས་ལགས་དུས་ཚོད་ད་མང་པོ་མི་འདུག་ར་བྲེལ་བ་ཚ་པོ་བྱས་ནས་ཕ་ནིའུ་ཡོག་དང་འདི་ཚོ་ག་ས་མཛད་རིམ་མང་པོ་འགྲོ། འདུག་ཨ་ནི་དུས་ཚོད་བཟོས་ནས་ང་ཚོ་དེ་མི་ནི་སོ་ཊ་ལ་ཁྱུག་ཙམ་བཏང་ནས་གོ་སྐབས་ཅིག་གནང་སོང། འདི་མ་ཡིན་པའི་མཉམ་དུ་ལ་ད་ལྟ། ཚེས་བཅུ་ཉིན་མོ་ལ་ཨ་ནི་ཕྱི་རྒྱལ་མི་རིགས་དང་མཉམ་དུ་ལ་ཡང་བོད་པའི་གི་སྐོར་ལ་འགྲེལ་བཤད་རྒྱག་ཡ་དང་དེ་འདྲ་གི་གོ་སྐབས་ཅིག་ཡང་བྱུང་ཡོད་རེད་ད་ལྟ་མི་ནི་སོ་ཊ Art Institute Museum ལ་ནི་འོང་འདི་པའི་མཛད་རིམ་དེ་ཚང་མ་ཡག་པོ་བྱས་ནས་འགྲོ་སོང། དགེ་བཤེས་ལགས་ཀྱིས་སྒང་དེར་ག་རེ་བཀའ་གནང་ཡོད་པ་ཡིན་ན་འདི་སྙིང་བསྡུས་ཅིག་གསུང་རོགས་གནང། ད་དམིགས་བསལ་གྱི་ད་ལྟ་ང་རང་ཚོ་ཕྱི་རྒྱལ་ལུང་པ་ལ། གདན་ཞུ་རེ་འགའ་ལ་བོད་པ་ནང་ལོགས་ལ་ཕར་ཚུར་འཆམ་པོ་བྱས་ཏེ་གལ་ཆེན་པོ་བྱས་རོ། ད་ནི་བོད་པ་ནང་ལོགས་ནས་དབྱེ་བ་འབྱེད་ད་དེ་དེ་མ་བྱེད་པ་བྱས་ནས་རོ། གང་ཡིན་ཟེར་ན་ང་ཚོ་ཚང་མ་མི་རེད་རོ། ནི་བད་ཁོ་ར། མི་ཚེ་གང་ཟག་བད་ཁོ་ར། ཚེ་རིང་པོ་བད་བདེ་གི་དེ་འདྲས་གི་ང་རང་ཚོ་ལ་དེ་ཡོད་མ་རེད། འོང་དེ་བྱས་ཙང་ཕར་ཚུར་འཆམ་པོ་བྱས་ཏེ་གལ་ཆེན་པོ་རེད་ཟེར་འོང་དེ་ང་རང་གི་དེ་སེམས་པ་ནང་ལ་ཡག་པོ་བྱས་ནས་བསྡད་སོང་གང་ཡིན་ཟེར་ན་མི་ཕར་ཚུར་ནག་པོ་བྱས་ད་དེ་འདྲས་ལས་ཀ་མང་པོ་ཅིག་བྱེད་ཀྱི་ཡོད་རེད་ཡིན་ནས་མི་ཅིག་སོ་སོ་ངོ་ཤེས་པ་ཅིག་ད་བད། ནད་པ་ནད་པ་འདྲ་བོ་ཅིག་ཆགས་རྒྱུར་མགོ་བདེ་མེད་པའི་ཀྱི་དུས་ཚོད་ཅིག་སླེབས་དུས་སྐབས་སུ་ལ་མི་ཕ་ཆེ་ཚོ་ལ་སྙིང་རྗེ་ཆེ་ད་ཅིག་དེ་འདྲས་ཀྱི་གནས་སྟངས་ཅིག་ཆགས་འགྲོ་དུས་སྐབས་སུ་ལ་ཁྱེད་ཚོ་ལ་ནི་ང་ཚོ་ཚང་མ་ཉི་མ་གཅིག་ཚ་ཚ་དུས་ཚོད་རྫོགས་འགྲོ་བོ་རེད་ཡིན་དུས་སྐབས་སུ་ལ་ཕར་ཚུར་ལ་ག་རེ་ཟ་ཡག་པོ་བྱས་ད་དེ་ཚོ་གི་གལ་ཆེན་པོ་རེད་ཟེར་ནས་བཀའ་སློབ་གནང་བྱས་ཏོ་ནི་ང་རང་ཚོ་སྐད་ཡིག་ད་དེ་ཚོ་གང་ཐུབ་ཐུབ་བྱས་ནས་སྲུང་སྐྱབས་བྱས་ཏེ་ལས་འགན་གཙོ་བོ་དེ་ཕ་མ་ཆགས་འགྲོ་གི་འདུག་ནང་ལ་བོད་སྐད་རྒྱབ་ཡ་དེ་གལ་ཆེན་པོ་ཅིག་ཆགས་འགྲོ་གི་འདུག་ཟེར་ནས་བཀའ་སློབ་ཧང་སང་ཡག་པོ་ཏོ། མི་ནི་སོ་ཏའི་མངའ་སྡེའི་ནང་བཞུགས་པའི་ཁྲིམས་རྩོད་པ་དང་ད་དེ་རིང་ཁྱེད་ལ་ཡར་བཀའ་འདྲི་ཞུ་ཡུལ་ཨ་ནི་མི་ནི་སོ་ཏའི་ནང་ལ་མ་འོངས་པ་ལ Charter School ཟེར་གྱི་ད་སློབ་གྲྭ་ཅིག་བོད་སྐད་དང་བོད་པའི་རིག་གཞུང་སྦྱོང་བརྡར་དེ་ག་ནང་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་གནང་བའི SEE Learning ཟེར་གྱི་དེའི་བསླབ་གཞི་དང་དེ་འབྲེལ་བའི་གྱི་ཐོག་ནས་བཀའ་འདྲི་ཞུ་ཡ་གྱི་དུས་ཚོད་བཏོན་གནང་བ་ཐུགས་རྗེ་གནང་ཞུ་གི་ཡིན་ངག་དབང་སྒྲོལ་དཀར་ལགས། ཐུགས་རྗེ་གནང།
འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་ཁོངས་སུ་གཏོགས་པའི་བུད་མེད་རོགས་རམ་འབྲེལ་མཐུད་ཚན་པས་བོད་པའི་བུད་མེད་ཚོར་རོགས་རམ་གྱི་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་གནས་འཕྲིན་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།
ཕོ་མོ་གི་དྲག་སྤྱོད་དཀའ་ངལ་ཞུ་ཡ་དང་ད་འདི་འདྲའི་འདིས་ང་ཚོ་སྤྱི་ཚོགས་ནང་ལོ་ལ་ཐོན་གསར་བ་ཡིན་དུས་སྐབས་དུ་ད་མང་ཆེ་བ་ཞིག་ཕྱི་རྒྱལ་ཁབ་ཀྱི་ལྟ་བ་འདྲ་པོ་ཅིག་རེད་འདུག་ལབ་གསུང་གི་འདུག་ར། གསན་མཁན་རྣམ་ཚོ་སྐུ་ཁམས་བཟང་ད་ལྟ་ནི་བུད་མེད་དང་སྤྱི་ཚོགས་ལེ་ཚན་འདིའི་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན་ང་ལེ་ཚན་གཙོ་སྐྱོང་ཞུ་མཁན་དབྱངས་སྒྲོན་ཡིན།

འོ་དེ་བྱས་ནས་ཡང་ཅིག་དཀའ་ངལ་ཆགས་ས་ཡང་མིན་ན། ང་ཚོ་རྒྱ་གར་ཁོ་རང་གི་ཅིག་ད་འབྲེལ་མཐུད་ལས་ཁུངས་མང་པོ་ཡོད་རེད call helpline འདི་འདྲས་ཡིན་ན་ང་རང་ཚོ་བོད་པ་ཁོ་རང་གི་ལོགས་ཀ་བཙུགས་བའི་རྒྱུ་མཚན་ཆེ་ཤོས་གཅིག་ག་རེ་བྱས་འདུག་ལབ་ན་ང་རང་ཚོ་རྒྱ་གར་འབྲེལ་མཐུད་ལས་ཁུངས་ལ་ཁ་པར་བཏང་བ་ཡིན་ན། སྐད་ཡིག་མ་འདང་ནི། དཀའ་ངལ་འཕྲད་དུས་སྐབས་དུ་ང་རང་ཚོ་ལས་ཁུངས་དེ་བོད་པ་ཁོ་རང་ཚོ་ལ་ལས་ཀ་བྱེད་དུས་སྐབས་དུ་ཨ་ནི་སྐད་ཆ་བཤད་ཡ་དང་ཚང་མ་ལས་སླ་བོ་ཡོང་གི་ཡོད་དེ་ཅིག་རྒྱུ་མཚན་དེ་བྱས་ཡོད་འདུག་གི་ལ།
ཡང་བུད་མེད་རོགས་རམ་འབྲེལ་མཐུད་ཚན་པ་གསར་འཛུགས་གནང་བ་ནས་བཟུང

ཆ་ནས་ཡིན་ན་ལོ་བཅུ་ནས་བྱས་ནས་ལོ་དྲུག་ཅུ་རེ་ལྔ་བར་དུ་ག་ཅིག་དོ་བདག་སོ་སོར་དཀའ་ངལ་འཕྲད་མཁན་ཁ་པར་འབུལ་མཁན་བྱུང་ཡོད། ལོ་བཅུ་ལབ་དུས་དོ་བདག་དཀའ་ངལ་མྱོང་མཁན་དེ་བུ་མོ་ལོ་བཅུ་བྱས་པ་དེ་བྱས་ཡང་ང་ཚོ་ལ་ཁ་པར་གཏོང་མཁན་དེ་ཡང་ཁོ་རང་གི་ཨ་མ་ལགས་ཕྱོགས་ནས་བུད་ཡོད་ཅི་ཡོད་ཡིན་ནའང་ད་དཀའ་ངལ་མྱོང་མཁན་དེ་ཕྲུ་གུ་ཆུང་ཆུང་དེ་ཡིན་དུས་ང་ཚོའི་ཕྲུ་གུའི་ལོ་དེ་ཨ་ནི་བཀོད་བཞག་ཡོད། ང་ཚོ་ད་ལྟ་ཉིས་སྟོང་ཉི་ཤུ་ལ་དབུ་བརྙེས་ནས་བྱིན་ད་ལྟ་བར་དུ་བརྒྱད་ཅུ་གྱ་དྲུག་ལབ་ན་ད་ག་ཡང། ཉུང་ཉུང་ར་ཞིག་མཐོང་གི་འདུག་ཡ། ཡིན་ནའང་ནི་ང་རང་ཚོ་བོད་པ་སྤྱི་ཚོགས་འདི་ཆུང་ཆུང་ཞིག་ཡིན་དུས་སྐབས་བོད་པ་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་ག་ཅིག། Culture། དང་ད་དེ་འདྲས་ཀྱི་ཆ་བཞག་ནས་མར་ཐོན་ཁག་པོ་བྱེད་ཀྱི་འདུག་ར། ཁག་པོ་ཆགས་པའི་རྒྱུ་མཚན་ཁ་ཤས་ཅིག་ཞུས་བ་ཡིན་ན། ང་ཚོ་ཕོ་མོ་ག་ཅིག་དྲག་སྤྱོད་ག་ངས་ཞུས་ཡོད་དང་ད་འདི་ལ Sexual and Gender Based Violence ལབ་ཀྱི་འདུག་ར། ད་འདི་འདྲས་འདི་ང་ཚོ་ག་ཅིག་སྤྱི་ཚོགས་ནང་ལོགས་ལ་ཐོན་གསར་པ་འདྲ་པོ་ཅིག་ཆགས་ཀྱི་འདུག་ར་སྔན་མ་ནས་མེད་པ་ད་གསར་པ་ཡིན་དུས་སྐབས་དུ་ད། མི་མང་ཆེ་བ་ཞིག་ག་རེ་རེད་ལབ་ཀྱི་འདུག་ཡང་ན་ཕྱི་རྒྱལ་ཁབ་ཀྱི་ལྟ་བ་འདྲ་པོ་ཅིག་རེད་འདུག་ལབ་གསུང་གི་འདུག་ར་འོ་དེ་ཡིན་དུས་སྐབས་དུ་ད་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཨིན་སྐད་དུ་ཞུས་ན Accept བྱེད་དེ་ཁག་པོ་འདྲ་པོ་ཅིག་ཆགས་ཡ་ཅིག་འོ་དེ་དོན་དག་ལ་ཨ་ནི་མི་དེ་ཚོས་ང་ཚོ་ལ་ཁ་པར་གཏོང་མཁན་དེ་དཀོན་པོ་ཡིན་དགོས་བྱ་ས་དོན་དག་ཅིག་དེ་བྱས་འདུག་ཨ་ནི་དོན་གནད་གཉིས་པ་དེ་ག་རེ་བྱས་ལབ་ན་ད་བུད་མེད་ཅིག་ལ་འཁྲིག་སྤྱོད་ཀྱི་དཀའ་ངལ་དང་ཁྱིམ་ནང་གི་དྲག་རྩུབ་དེ་འདྲས་ཀྱི་དཀའ་ངལ་བྱུང་མྱངས་པ་ཡིན་ན་ནི་ཡང་བུད་མེད་དེ་ཁོ་རང་དཀའ་ངལ་མྱོང་མཁན་ཅིག་ཡིན་ནའང་མི་གཞན་པ་ཅིག་གི་སྡུག་ས་ནི། ཁྱོད་རང་ག་ཅིག་ནོར་འཁྲུལ་རེད་ལབ་ཡ་ཅིག། ཁྱོད་རང་ཚོའི་མཚན་ལ་ཆུ་ཚོད་བཅུ་གཉིས་ལ་གོས་ལོག་དེ་འདྲས་ཅིག་གོན་ནས་ཕྱི་ལོགས་མར་ཐོན་ཡོང་པ་ལབ་མཁན་ཡོད། དེ་འདྲས་ཀྱི་སྐད་ཆ་སླེབས་དུས་སྐབས་དུ་བུད་མེད་ཁོ་རང་ཡིན་ནའང་མིན་མི་འདུག་ད་དོ་བདག་མྱང་དཀའ་ངལ་མྱོང་མཁན་འདི། མར་དོན་མ་ཐུབ་ནས་ཨ་ནི་ང་ཚོ་ལ་ཁ་པར་སླེབ་ཡ་ག་ཅིག་ད་དཀའ་ངལ་འདྲ་པོ་ཅིག་ཆགས་ཀྱི་འདུག།
ཡང་ཁོང་གིས། གནས་ཚུལ་འདི་རིགས་བྱུང་བ་ཡིན་ན་ལམ་སེང་བུད་མེད་རོགས་རམ་འབྲེལ་མཐུད་ཚན་པར་ཞལ་པར་བརྒྱུད་ནས་འབྲེལ་བ་གནང་དགོས་གལ་ཆེ་བ་དང་དེ་ཡང་དུས་ཡུན་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ག་དུས་འབྲེལ་བ་གནང་བ་ཡིན་ན་ཡང་གནང་ཆོག་པའི་ཆ་རྐྱེན་ཆ་ཚང་བསྐྲུན་ཡོད་པ་གསུངས་ཀྱི་འདུག། ལག་ཐོགས་ཁ་པར་དེ་ལབ་ན་དྲུག་གཉིས་གསུམ་ཀླད་ཀོར་དགུ་གསུམ་བདུན་གཉིས།

ཡི་གེ་དེ་ནི་ཀུ་རེ་ཡ་དོ་དོ་ཨག་བྷ་ཙེབ་ཐུ་རུ་ལ། འོ་དེ་ནས་ཡང་ང་ཚོ་ལ་འབྲེལ་བ་གནང་ན་དེའི་དུ་ར། སྙེ་མ་དང་པོ་འགོ་བཙུགས་དུས་སྐབས་ལེན་ལེན་ནམ་པར་འདི་མ་ཞིག་མེད་རེད། ལེན་ལེན་ནམ་པར་འདི་ཡོད་དུས་སྐབས་དུ་ང་ཚོ་ད་ལས་ཁུངས་དུས་ཚོད་འདི་ལ་ཡང་ཞོགས་པ་ཆུ་ཚོད་དགུ་བ་ནས་ཅིག་ནས་འོ་ན་ཆུ་ཚོད་ལྔ་བ་དུས་ཚོད་འདི་ལའང་ཁ་པར་ལེན་ངེས་འདི་ཚོ་ལེན་པ་མ་གཏོགས་གཞན་པ་ཡང་མཚན་དང་འདི་ཚོ་འདི་སྐད་ཅིག་བརྗེད་དང་ངེས་འདི་ཚོ་ལ་ང་ཚོ་ལ་ཁ་པར་ལེན་མ་ཐུབ་བ་དཀའ་ངལ་འགྲོ་བ་བྱུང་སོ་ར།

དོན་དམ་པའི་ཐོག་ནས་སྐུ་ངལ་འཕྲད་མཁན་བུད་མེད་ཚོར་ཐུགས་ཕན་གསོས་པ་ཡོད་པ་ཁོང་གིས་མུ་མཐུད་གསུང་གི་འདུག། ང་ཚོ་པས་ཁ་པར་སླེབས་མཁན་ཚོ་ཡིན་ནའང་སྔ་དགོང་དེ་ཚོ་ལ་མང་བ་སླེབས་ཀྱི་འདུག་ལ། སྔ་དགོང་དེ་ཚོ་སླེབས་དུས་སྐབས་དུ་ཨ་ནི་ང་རང་ཚོ་སྟབས་ཡག་བ་ཞིག་ལ་ཨ་ནི་ལག་ཐོགས་ཁ་པར་དེ་ཡོད་དུས་སྐབས་དུ་ཨ་ནི་ང་ཚོས་ད་ཕར་ཕྱོགས་གང་ཟག་མྱོང་མཁན་དེ་ལ་རོགས་རམ་བྱེད་ཐུབ་པ་བྱེད་ཀྱི་ཡོད་ར། ཨང་ད་ལྟ། ད་སྤེན་པ་ཉི་མ་གུང་སེང་དུས་ཚོད་འདི་ལ་ཡང་དེ་འདྲའི་དཀའ་ངལ་མྱོང་མཁན་མང་ང་འདྲ་བོ་ཡོང་གི་འདུག་ང་རང་ཚོ་ཁ་པར་སླེབས་ཡག་ལྟ་བ་ཡིན་ན། ཆོས་སྒྲོན་ལགས་ཀྱིས་ད་བར་ཁྱིམ་ཚང་ནང་གི་དྲག་སྤྱོད་དང་རྩུབ་སྤྱོད་དེ་བཞིན་བཙན་གཡེམ་ཕོག་པ་སོགས་པའི་གནས་སྟངས་ཞུ་གཏུག་གནང་མཁན་བུད་མེད་མང་བ་ཡོད་པ་དང་བུད་མེད་དེ་ཚོར་སྡེ་ཚན་དེའི་ངོས་ནས་མ་འོངས་གནས་ཚུལ་དེ་རིགས་མུ་མཐུད་ཡོང་བ་ཡིན་ན་ཇི་ལྟར་གོང་རིམ་ལ་ཞུ་གཏུག་གནང་དགོས་མིན་ཐད་ལ་ལམ་སྟོན་གནང་གི་ཡོད་པ་གསུང་གི་འདུག། ད་ལྟ་བར་དུ་དཔང་ཡིག་ང་རང་ཚོར་ཁ་པར་སླེབས་ཡའི་ནང་ལོགས་ལ་ནི་བུད་མེད་མང་ང་ཡོད་རྒན་ལགས། ད་མང་ཆེ་བ་དེ་ཁྱིམ་ནང་གི་དྲག་སྤྱོད་སྒང་ལ་ནི་ཞུ་གཏུག་རྒྱག་མཁན་མང་ང་འདུག་ད་ང་ཚོས་གལ་སྲིད་ཁྱིམ་ནང་གི་དྲག་སྤྱོད་ག་གྱི་ཞུ་གཏུག་ཅིག་སླེབས་པ་ཡིན་ན། ང་ཚོ་བུད་མེད་འདི་ལ་རོགས་པ་ཅིག་བྱེད་དུས་ང་ཚོའི་གདམ་ཁ་འདྲ་བོ་དྲི་ཡོད་རྒན་ལགས་གདམ་ཁ་ག་འདྲས་འདུག་ལབ་ན་ད་ཁྱོད་རང་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་ཞུས་དུས་དེ་ཡུལ་ཁྲིམས་ཀྱི་འོག་ནས་རྟོག་པ་ལ་ཞུས་ནས་ཞུ་གཏུག་བྱེད་དགོས་འདུག་འོ་དེ་འདྲའི་ཁོ་རང་ལ་ཕར་སྐད་ཆ་དྲི་དུས་སྐབས་དུ་ད་ད་ལྟ་བར་དུ་ང་ཚོ་མང་ཆེ་བ་བོད་པ་སྤྱི་ཚོགས་ནང་ལོགས་ལ་སེལ་ཐབས་བྱེད་ན་ཡག་པོ་ཡོང་ས་རེད་ལབ་ནས་ཞུ་གི་འདུག་ར།
བུད་མེད་ལ་རྩུབ་སྤྱོད་བྱེད་པ་དེ་ནི་ཁྱིམ་ཚང་གཅིག་པོ་མ་ཡིན་པར་རང་སོ་སོའི་ལས་ཀ་བྱེད་ཡུལ་གྱི་ཁོར་ཡུག་ནང་དུ་ཡང་ལས་བྱེད་རྒན་གཞོན་བར་དང་ལྷག་དོན་དུ་མགོ་ཁྲིད་ཀྱིས་ལས་བྱེད་ལ་བརྙས་བཅོས་བཏང་བ་དང་དེ་ག་ནང་བཞིན་སློབ་གྲྭ་དང་བཙུན་དགོན་སོགས་པའི་ནང་གནས་ཚུལ་འདྲ་མིན་ཡོང་གི་ཡོད་པ་ཡིན་ན་ཡང་ད་ལྟའི་ཆར་བུད་མེད་རོགས་རམ་འབྲེལ་མཐུད་ཚན་པར་བརྙས་བཅོས་ཕོག་པའི་བུད་མེད་འབྲེལ་བ་གནང་མཁན་མང་ཆེ་བ་སྤྱི་ཚོགས་ནང་གི་བུད་མེད་ཡིན་པ་གསུང་གི་འདུག།
ད་ལྟ་རྒན་ལགས་སྤྱི་ཚོགས་ནང་ལོགས་ཡོད་སྐྱོ་ག་ཅིག་བུད་མེད་འདི་ཚོ་ཡི་ད་ཁྱིམ་ནང་གི་དྲག་སྤྱོད་འོག་ལ་ང་ཚོ་ལ་ཁ་པར་ཞུ་གཏུག་བྱེད་རྒྱུ་མང་པོ་ཡོད་རྒན་ལགས་ལས་ཁུངས་ནང་ལོགས་ལ་རྒན་ལགས་ཡི་ལབ་པ་ཡིན་ན་ད་ད་བོད་གཞུང་གི་རྩ་ཁྲིམས་ད་ཡིག་ཆ་འདྲ་བོ་ཅིག་བཟོས་ཡོད་རེད་ངེད་མ CTA guideline ལབ་ནི་མོ་དེའི་འོག་ལ་ཨ་ནི་ད་ད་ལས་ཁུངས་ཁོ་རང་ནང་ལོགས་ལ committee དེ་འདྲས་བཙུགས་ནི་དེ་འདྲས་གི་དཀའ་ངལ་ལས་ཁུངས་ནང་བྱུང་བ་ཡིན་ན་ཨ་ནི་ལས་ཁུངས་ནང་ལོགས་གང་ལ་ཞུ་ས་ཡོད་པ་དང་དེ་འདྲས་བཟོ་དུས་སྐབས་དུ

ལྷོ་ཨེ་ཤི་ཡའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་ཆེད་རྒྱལ་ཁབ་འདྲ་མིན་གྱི་པཱ་ལིའི་ཆོས་བརྒྱུད་འཛིན་པའི་ནང་པའི་དགེ་བཙུན་རྣམ་པས་སྡེ་སྣོད་གསུམ་དང་འབྲེལ་བའི་ཉིན་བཅུའི་རིང་སྨོན་ལམ་གསུང་འདོན་གནང་བཞིན་ཡོད་པའི་སྐོར་ས་གནས་ནས་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་གཉིས་ནས་ཉིན་གྲངས་བཅུའི་རིང་གནས་མཆོག་རྡོ་རྗེ་གདན་དུ། ལྷོ་ཤར་ཨེ་ཤི་ཡ་ཀམ་པོ་ཌི་ཡ་ནང་པ་རྣམས་ཀྱིས་གཙོ་བོ་གོ་སྒྲིག་དང། ཨ་རིའི་ནང་གནས་བཞུགས་རྙིང་མའི་བླ་མ་དར་ཐང་རིན་པོ་ཆེ་མཆོག་གི་མཐུན་འགྱུར་འོག་པཱ་ལིའི་ཆོས་བརྒྱུད་འཛིན་པའི་ནང་པའི་རྒྱལ་ཁབ་ཤྲི་ལངྐ་དང་ཐའི་ལེན། འབར་མ་དང་ལའོས། ཀམ་པོ་ཌི་ཡ་དང་རྒྱ་གར། དེ་བཞིན་བལ་ཡུལ་སོགས་ནང་པའི་རྒྱལ་ཁབ་ཁག་བཅུ་གསུམ་སྐོར་ཞིག་ནས་ནང་པའི་དགེ་བཙུན་གཙོས་པའི་མི་གྲངས་དྲུག་སྟོང་ཡས་མས་ཞིག་ལྷན་ཞུགས་ཀྱིས་ནང་པའི་སྡེ་སྣོད་གསུམ་དང་འབྲེལ་བའི་པཱ་ལིའི་སྐད་གདངས་ཐོག་རྒྱལ་སྤྱིའི་སྨོན་ལམ་གསུང་འདོན་ཐེངས་བཅོ་བརྒྱད་པ་འཚོགས་གནང་བ་དེ་འདི་ཚེས་བཅུ་གཉིས་ཉིན་མཇུག་སྒྲིལ་བྱུང་ཡོད་པ་རེད་འདུག་ལ། དེ་ལྟ་བུ་པཱ་ལིའི་ཆོས་བརྒྱུད་འཛིན་པའི་ལྷན་འཛོམས་གནང་བ་དེ་ནི་དེ་སྔ་བྱུང་མྱོང་མེད་ཅིང། དར་ཐང་རིན་པོ་ཆེ་མཆོག་ནས་རྙིང་མའི་སྨོན་ལམ་གསར་འཛུགས་གནང་བ་དང་དེ་ལྟ་བུ་པཱ་ལིའི་ཆོས་བརྒྱུད་འཛིན་པས་སྡེ་སྣོད་གསུམ་གྱི་སྨོན་ལམ་ཚོགས་འདུ་གནང་རྒྱུའི་གོ་སྒྲིག་མཐུན་འགྱུར་གནང་བ་དེ་ནི་ལོ་རྒྱུས་ཀྱི་ནང་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ། ད་ལན་རྒྱལ་སྤྱིའི་སྡེ་སྣོད་གསུམ་གྱི་སྨོན་ལམ་ཚོགས་འདུའི་ནང་མཉམ་ཞུགས་གནང་བར་རྒྱ་གར་བྷི་ཧར་མངའ་སྡེའི་ནང་ཡོད་པའི་ནཱ་ལེནྡྲ་གཙུག་ལག་སློབ་ཁང་གི་ནང་པཱ་ལིའི་སློབ་གཉེར་གནང་བཞིན་པ། སློབ་དཔོན་ཡོན་ཏན་དཔག་བསམ་ལགས་ཀྱིས་ངོ་སྤྲོད་གནང་བྱུང། རང་བསྟན་སྲིད་དང་དམིགས་ཡུལ་དེ་ག་རེ་རེད་ཟེར་ན་འཛམ་གླིང་ཞི་བདེ་ཡོང་བའི་ཆེད་དུ་རེད། དེ་ནི་ཐེ་ར་བྷ་དྷི་ཁོ་རང་ནང་ཕན་ཚུན་གཙོ་བོ་མཉམ་དུ་ཚོགས་ཡ། སྔོན་མ་ལོ་རྒྱུས་ཐོག་ཡོད་མ་རེད། གུ་རུ་རིན་པོ་ཆེའི་སྐབས་སུ་གཅིག་བཙུགས་རེ་ཡོད་རེ་ཡོད། དེ་ནི་སུམ་བཙུགས་མ་འགའ་བདག་རེ་ཟུང་འདི་འགྲིམ་དམ་པའི་རྡོ་རྗེ་ནི་སྙན་གྲགས་ཤོག་ཁྱེར་དགའ་བའི་ཚུལ་དུ། བཟོས་བཟོས་ས་དེ་དུས་གཅིག་ཡོད་རེད་དེ་མ་གཏོགས་དེ་ནི་གསུམ་མཉམ་དུ་འཚོགས་ཡ་གི་ལོ་རྒྱུས་དེ་ན་ཡོད་གི་ཡོད་མ་རེད། དེ་ནི་དར་ཐང་རིན་པོ་ཆེ་ཁོང་རང་གི་རྙིང་མ་སྨོན་ལམ་རེད།

དེ་ནས་སུཏྟ་པི་ཏཱ་ཀ་ཨ་བྷི་དྷམ་མ་པི་ཏཱ་ཀ། དེ་ནས་འདུལ་བའི་སྡེ་སྣོད། མདོ་སྡེའི་སྡེ་སྣོད་མངོན་པའི་སྡེ་སྣོད། སྡེ་སྣོད་གསུམ་དེ་མཉམ་དུ་ཀློག་བཞག་གི་ཡོད་ནི་རེད།
སྡེ་སྣོད་གསུམ་ཡོངས་རྫོགས་ཀྱི་ཕྱག་དཔེ་ག་རེ་ཡོད་རེད་རྒྱང་ལ་བལྟས།
ཕྱག་དཔེ་དེ་ནི་ཡིག་གཟུགས་མ་འདྲ་འདྲ་ཟིག་གི། རྒྱལ་ཁབ་གྲངས་བཅུ་བཅུ་གཅིག་ཟིག་ཡོད་རེད། ཤྲི་ལང་ཀ་ཡོད་རེད། ཐའི་ལེན་ཡོད་རེད། འབར་མ་ཡོད་རེད། དེ་ནས་ཁམ་བོ་ཌི་ལའོ་སི་ཡོད་རེད། དེ་ནས། ཡིན། རྒྱ་གར་ཡོད་རེད། དེ་རྒྱ་གར་དང་ནེ་པ་ལི་གཉིས་ཀ་དེ་ཝ་ནཱ་ག་རི་རེད་ར། དེ་ནི International ཡོད་རེད། གཅིག་པ་འདྲ་བོ་རེད། ད་ཆ་སྒྲ་གདངས་གཅིག་པ་གི་ཐོག་ནས་འདོན་གི་རེད། སྒྲ་བསྒྱུར། དོན་བསྒྱུར་ཡོད་གི་མ་རེད། ཡིག་གཟུགས་དེ་ད་ག་རང་བསྒྱུར་སངས་རྒྱས་ཀྱི་གསུང་སྔ་མ་ཇི་མ་ནང་ཇི་མ་ཇི་བཞིན་ད་ག་རང་བཞག་བཞག་ཡོད་རེད། ད་ཉི་མ་བཅུ་ཚོགས་དུས་ཙམ་ལ་གཅིག་གི་འདོན་པ་དེ་རང་བྱ་འདོན་དགོས་རེད། དེ་གི་ལས་རིམ་འདྲ་བོ་ག་རེ་ག་རེ་ཡོད་རེད་ཟེར་ན། ད་ལོ། ཚོགས་ཡག་དེ་མི་སྟོང་ཕྲག་ཁ་ཤས་སླེབས་ཤག་འདུག་དེ་ནས་ན་ནིང་དང་གཞེས་ནིང་ཆེ་ག་དེ་ལྡབ་ལོག་ད་ལོ་མང་གི་འདུག་ཁ་ལག་བཟའ་དེ་དེ་ཚོ་ཚང་མ་བཀང་ཤག་འདུག་དེ་ཐོག་ཁ VIP རེད་ཚང་མ་བཀང་ཤག་འདུག་ཨོ་སྔོན་མ་དང་ད་ལོ་མང་གི་བསམ་གྱི་ཟི་རེད་ཤག་དེ་ནས་ཡུལ་ལུང་སོ་སོའི་ཁོ་རང་གི་སྐད། དེའི་ཐོག་ནས་འདོན་པ་ལ། དབུ་མཛད་གཅིག་གི་འོག་ནས་མཉམ་དུ་འདོན་འགྲོ་གིན་བྱང་ཆུབ་ལྗོན་ཤིང་འོག་ནས། དེ་ལྟ་བུ་ལྷན་འཛོམས་ཀྱི་ཐོག་དབུ་མཛད་གཅིག་གི་སྣེ་ཁྲིད་འོག་སྨོན་ལམ་གསུང་འདོན་གནང་བ་ཙམ་མ་ཡིན་པར་ལྷན་ཚོགས་སྐབས་ཆོས་བཤད་དང་བགྲོ་གླེང། དེ་བཞིན་ནང་པའི་སྡེ་སྣོད་གསུམ་གྱི་ངོ་སྤྲོད་དང་ནང་པའི་གྲུབ་མཐའ་སྨྲ་བ་ཁག་གི་ལྟ་གྲུབ་སྐོར་ངོ་སྤྲོད་གནང་རྒྱུས་མཚོན་པའི་ནང་པ་སངས་རྒྱས་པའི་ཆོས་ཀྱི་ཐོག་ཤེས་ཡོན་གོང་འཕེལ་གཏང་རྒྱུར་ལས་རིམ་དུ་མ་ཞིག་གོ་སྒྲིག་གནང་ཡོད་སྐོར་སློབ་དཔོན་ཡོན་ཏན་པ་སངས་ལགས་ཀྱིས་གསུངས་གནང་བྱུང། འོ་དེ་ཁྱད་པར་དཔེ་མི་སྲིད་ཆེན་པོ་རེད། ག་རེ་ཟེར་ན། ནང་པ་སངས་རྒྱས་པའི་ཕ་ཆོས་ཡོད་ན་མེད་ན་པཱ་ལི་རེད། དེའི་ཐོག་ནས་མཉམ་དུ་རྒྱལ་ཁབ་དེ་ཚོ། གང་གི་དགོངས་པ་གཅིག་དབྱངས་གཅིག་གིས་འཚོགས་ཡ་དེ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་རེད། དེ་ནས་པཱ་ལི་ཟེར་རྒྱུ་དེ། སྤྱིར་བཏང་ང་ཚོ། North། ནང་པ་དང། ཤར་ནང་པ་དང་དེ་ཚོ་ཞེ་དྲག་ཧ་མི་གོ་གི་དེ་ཚོ། ངེས་པར་དུ་གོ་རྟོགས་འཕེལ་ཡ་རེད། ཧ་གོ་ཡ་རེད་དོ་སྣང་བྱེད་ཡ་རེད། སངས་རྒྱས་ཀྱི་གསུང་དེ་འདྲ་ཟིག་རེད་བསམ་གྱི་ཚང་མས་དོ་སྣང་བྱེད་ཡ་གི་ཆེད་དུ་དམིགས་ཡུལ་གྱི་ཕན་ཡོན་དང་ཁྱད་ཆོས་མང་པོ་འདུག། མཉམ་དུ། དབུ་མཛད། གཅིག་གི་འོག་ནས་མཉམ་དུ་འདོན་ཡ་དང། དེ་ནས། གྲ་བསྒྲིགས་ཏེ། ལོ་རྟག་པར་རྒྱུན་མ་ཆད་པ་ཡོང་ཡ་དང། དེ་ནས་དམིགས་བསལ་གྱི་ཁོང་རྣམ་པའི་སྒྲིག་ལམ་དེའི་ཐོག་ནས། Dharma talk གི་མཛད་རིམ། དེ་གི་དགོང་དག་དགོང་དག་དེ་གི་དེ་ཆོས་བཤད་འདྲ་པོ་དེ་འདྲ་ཡོད་རེད། དྲི་བ་དྲིས་ལན་ཡོད་རེད། དེ་ནས་འདུལ་བའི་སྡེ་སྣོད་ཀྱི། ཕན་ཡོན་དང་ཁྱད་ཆོས་ཕྱག་བཞེས། མངོན་པའི་སྡེ་སྣོད་ཀྱི། དེ་གི་དེ། གཅིག། ངོ་བོ་དང་ཁྱད་ཆོས། དེ་ཆ་ཁི་ཆ་གོ་རྟོགས་འཕེལ་ཡ་ནང་ཆོས་ལ། Psychology། གོ་རྟོགས་འཕེལ་ཡ་དང། དེ་ནས་ནང་པ་སངས་རྒྱས་པའི། གྲུབ་མཐའ་སོ་སོ་སོ་སོ་གི་རྒྱལ་ཁབ་སོ་སོ་གི་ལྟ་གྲུབ་དང་གོམས་གཤིས་མི་འདྲ་བ་དག་ནང་པ་སངས་རྒྱས་པའི་ཁོ་རང་གི་པ་ལི་གི་ཆོས་རྒྱུན་འཛིན་པ་དེ་ཚོ་མཉམ་དུ་ཤེས་ཡོན་གོང་འཕེལ་སྤེལ་ཡག་གི་ཆེད་དུ་རེད། པ་ལི་གཅིག་པོ་རེད་འདི་ལ། པ་ལི་གཅིག་པོ་རེད། ལེགས་སྦྱར་གྱི་ཆོས་རྒྱུན་འཛིན་པ་འདི་འདྲ་ཡོད་མ་རེད། ཡོད་མ་རེད་ཡོད་མ་རེད་ཡོད། འདི་ལ་ལེགས་སྦྱར་ཆོས་རྒྱུན་འཛིན་པ་འགྲོ་བ་ཆགས་གོ་མ་རེད་ད། རེད་རེད་ང་ལེགས་སྦྱར་ཆོས་ཆོས་རྒྱུན་འཛིན་པ་རེད་ནཱ་ལེནྡྲའི་ནང་པ་སངས་རྒྱས་པ་ཟེར་རེད། ནམ་རྒྱུན་སྐྱབས་མགོན་རིན་པོ་ཆེས་གསུངས་པ་ནང་བཞིན་ང་ཚོ་ནཱ་ལེནྡྲའི།

དགེ་འདུན་པ་ལེགས་སྦྱར་ཆོས་བརྒྱུད་འཛིན་པ་དགེ་འདུན་པ་གཞན་པ་ཚོགས་ཞུགས་མ་གནང་ཡག་དེའི་གནད་འགག་གྲོས་ཆོད་ག་རེ་ཡིན་ན་ཨ་ནི། དར་ཐང་རིན་པོ་ཆེའི་དགོངས་པ་ག་རེ་ཡོད་རེད། ཨོ་དར་ཐང་རིན་པོ་ཆེའི་སྡེ་སྣོད་གསུམ་ཁམས་གཙང་ཚོགས་ཡག་གི་དགོངས་བཞེད་རེད་ཤག། ཧ་ཧ། དེ་གི་དེའི་ནང་ཡང་ད་ཅིག་སྡེ་སྣོད་དུ་མི་ནི་ཐེག་ཆེན་དང་ཐེག་དམན་འདྲ་མི་འདྲའི་ཧིན་རྡུ་དང་འདྲ་མི་འདྲའི་དུ་མུ་མེད་པ་ལ་བཅོམ་ལྡན་འདས་ཀྱི་འདུལ་བ་ནང་བཞིན། འདུལ་བའི་ཕྱག་བཞེས་ནང་བཞིན། འདུལ་བའི། གྲུབ་མཐའ་འགྲོ་ལུགས་འགྲོ་སྟངས་ནང་བཞིན་འཚོགས་ཡ་རེད་ཤག་འདུལ་བ་རང་བཞིན།
གཞན་ཡང་ཁོང་ནས་སྡེ་སྣོད་གསུམ་གྱི་སྨོན་ལམ་གསུང་འདོན་གནང་བའི་ལྷན་ཚོགས་ཀྱི་ནང་མཉམ་ཞུགས་གནང་བའི་ཉམས་མྱོང་དང། ཁོང་ནས་ལོ་མང་གི་རིང་པ་ལི་སློབ་གཉེར་གནང་མྱོང་ཡོད་པ་མ་ཟད། པ་ལི་གི་ཐོག་དོ་སྣང་སྦྱང་བརྩོན་བྱ་རྒྱུ་གནད་འགག་ཆེན་པོ་ཡིན་སྐོར་གསུངས་གནང་བྱུང། ཉམས་མྱོང། དེ་ཡིས་བཀོད་སྒྲིག་ག་འདྲ་བྱེད་གི་འདུག་ལོ་རེའི་བཀོད་སྒྲིག་ག་འདྲ་བྱེད་གི་འདུག་དེ་ནས་དབུ་མཛད་དེ་ག་རེ་འགྲོ་གི་འདུག་འདོན་འདོན་ལུགས་འདོན་རྟ་དེ་ག་འདྲ་འདུག་ཉམས་མྱོང་བསགས་སོང། ང་རང་ལོ་མང་པོ་ཟིག་པ་ལིའི་རྒྱང་ཡིན་དེ་ནས་སེ་ཏི་པི་ཀར་དང་སྒྲིབ་ལོ་མ་དེ་ནས་བེ་ཆི་ལོར་དེ་ནས་མཱ་སི་ཏོར་ཨོ་བྷི་ཆ་ཚང་རྒྱང་ཡིན་དེ་ཡིན་དུས་ཚང་མས་པ་ལི་ལ་དོ་སྣང་བྱེད་ཡ་དང་དེ་ནས་པ་ལིའི་དུས་སུ་གཞང་བཙོན་བྱེད་ཡ་དེ་ག་ཆེན་པོ་རེད། དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་གི་དེ་ནང་པ་སངས་རྒྱས་པའི Basics of the Pali ཟེར་གསུངས་བཞག་ཡོད་རེད་དེ་ནང་བཞིན་ཚང་མས་པཱ་ལི་ལ་དོ་སྣང་བྱས་ན་སངས་རྒྱས་ཀྱི་བཀའ་བྱིན་རླབས་ཆེན་པོ་རེད་དེ་ལ་རང་རང་གི་བག་ཆགས་ཡང་བཞག་བཞག་རེད་དེ་ནས་ཤེས་ཡོན་ཡང་གོང་འཕེལ་འགྲོ་ཡ་དེ་ང་རང་གི་རེ་བ་ཡིན་པཱ་ལི་ལྟ་རོགས་གནང། རྒྱལ་སྤྱིའི་སྡེ་སྣོད་གསུམ་གྱི་སྨོན་ལམ་གསུང་འདོན་གནང་བའི་ལས་རིམ་དེ་ནི་སྟོན་པ་སངས་རྒྱས་ཀྱིས་གསུངས་པའི་སྡེ་སྣོད་གསུམ་གའི་ཆོས་ཡིག་ཐོག་པཱ་ལིའི་ཆོས་བརྒྱུད་བརྩོན་པའི་དགེ་བཙུན་ལྷན་འཛོམས་ཀྱིས་ནང་ཆོས་དར་སྤེལ་གྱིས། འགྲོ་བ་སེམས་ཅན་ཀུན་ལ་ཕན་བདེའི་བྱ་བཞག་སྒྲུབ་པའི་རྒྱུ། འཛམ་གླིང་ཞི་བདེ་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ་སྨོན་ལམ་གསུང་འདོན་ཀྱི་ལས་རིམ་དེ་གོ་སྒྲིག་གནང་བ་ཞིག་ཡིན་ཅིང། དེ་ནི་ཐོག་མར་ཕྱི་ལོ་ཉིས་སྟོང་དྲུག་ལོར་དབུ་འཛུགས་གནང་ཡོད་པ་དང། དེའི་ནང་གཙོ་བོ་ནང་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། དཔལ་རྒྱལ་བ་ཀརྨ་པ་རྣམ་གཉིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་དབུ་བཞུགས་མཛད་ཡོད་པ་དང་ལྷན་ཚོགས་དེ་ནི་རྡོ་རྗེ་གདན་ཙམ་མ་ཡིན་པར། ནང་པའི་གནས་ཡངས་པ་ཅན་དང་མཉན་ཡོད། རྩྭ་མཆོག་གྲོང་སོགས་གནས་ཆེན་གཞན་ཁག་ཏུའང་ལྷན་ཚོགས་དེ་གོ་སྒྲིག་གནང་མྱོང་ཡོད་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ་གནང།